དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ཚེས་ཉེར་གཉིས་ཉིན་རེས་གཟའ་ལྷག་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁང་དབུ་འཁྲིད་ཞུ་མཁན་གུས་མེ་ཨ་མྲོས་བཅས་ང་ཚོ་ཐུན་མོང་གིས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་ལོ་གསར་པའི་འཚམས་འདྲི་ཞུ་རྒྱུ་དང་བཅས་ཐེངས་འདིའི་ལེ་ཚན་ཁག་རིམ་པས་གསན་གནང་གི་རེད། དེ་རིང་གི་ལས་རིམ་ཁག་ཐོག་མར་ཨ་མེ་རི་ཁའི་ཕྱི་སྲིད་ལས་ཁུངས་ཀྱིས་གཞུང་འབྲེལ་གྱི་ཐོག་ནས་བོད་ཀྱི་ལོ་གསར་སྲུང་བརྩི་ཞུ་གནང་རྒྱུ་ཡིན་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་སུད་སི་ནང་ཡོད་པའི་བོད་མི་ཚོས་བོད་ཀྱི་ལོ་གསར་སྲུང་བརྩི་ཞུ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གིས་གསར་འཛུགས་གནང་བའི་རུམ་བཏེགས་ཀརྨའི་བཤད་སྒྲུབ་གླིང་དགོན་པའི་སློབ་གྲྭའི་ནང་ས་གནས་ཀྱི་ཡུལ་མི་ཉམ་ཐག་གི་ཕྲུ་གུ་ཚོར་རིན་མེད་ཐོག་སློབ་ཁྲིད་གནང་བཞིན་པའི་སྐོར་དང། དེ་ནས་ཤེས་ཡོན་སློབ་གསོའི་ལེ་ཚན་ནང་རིགས་ལམ་སྦྱངས་ནས་སེམས་ལ་འགྱུར་བ་ཐེབས་ཡག་དང་ཕན་ཐོགས་རྒྱ་ཆེ་ཞིག་ཡོང་གི་ཡོད་པ་མང་པོ་ཞིག་ལ་ཉམས་མྱོང་ཐོག་ནས་ར་སྤྲོད་ཡོང་གི་ཡོད་པའི་སྐོར་དང། དེ་ནས་གོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་ཁག་གཅིག་སོགས་རིམ་པས་གསན་གནང་གི་རེད། དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གིས་གསར་འཛུགས་གནང་བའི་རུམ་བཏེགས་ཀརྨའི་བཤད་སྒྲུབ་གླིང་དགོན་པའི་སློབ་གྲྭའི་ནང་ས་གནས་ཀྱི་ཡུལ་མི་ཉམ་ཐག་གི་ཕྲུ་གུ་ཚོར་རིན་མེད་ཐོག་སློབ་ཁྲིད་གནང་བཞིན་ཡོད་པའི་སྐོར་དེ་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་གི་ཉེ་འདབས་སུ་ཆགས་པའི་གདན་ས་རུམ་བཏེགས་བཤད་སྒྲུབ་ཆོས་འཁོར་གླིང་གི་འཛིན་སྐྱོང་དང་དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་དགོངས་གཞི་དང་འགྲོ་གྲོན་འོག་ཁུལ་དེར་གནས་སྡོད་ས་གནས་ཀྱི་ཡུལ་མི་ཉམ་ཐག་ཚོའི་ཕྲུ་གུར་ཤེས་ཡོན་གྱི་གོ་སྐབས་ཐོབ་ཆེད་ཕྱི་ལོ་ཉིས་སྟོང་བདུན་ལོར་རུམ་བཏེགས་ཀརྨའི Dharmachakra Centre School འམ་རུམ་བཏེགས་ཀརྨའི་བཤད་སྒྲུབ་གླིང་དགོན་པའི་སློབ་གྲྭ་གསར་འཛུགས་ཀྱིས་ཕྲུ་གུ་ཚོར་སློབ་ཡོན་འབུལ་མི་དགོས་པའི་ཐོག་སློབ་སྦྱོང་དང་དེབ་ཆས་སྒྲིག་ཆས་དང་ཉིན་གུང་ལྟོ་ཆས་དེ་བཞིན་ཐག་རིང་གནས་སྡོད་ཕྲུ་གུ་ཚོའི་ཆེད་དུ་འགྲུལ་སྐྱོད་རླངས་འཁོར་སོགས་ཀྱི་མཐུན་རྐྱེན་སྦྱོར་ཡོད་པ་སློབ་གྲྭའི་སློབ་སྤྱི་ཚེ་རིང་སྒྲོལ་མ་ལགས་ཀྱིས་གསུངས་དོན། ད་རྒྱལ་བ་ཀརྨ་པ་གིས་ད་ག་ལོག་རེད་ཐུགས་རྗེ་བཀའ་དྲིན་ལགས་འོར་བ་གཅིག་གཅིག་གཉིས་གཉིས་ཚང་མ་ད་སླབ་གྲྭ་ལ Bus ཀྱི Service ནས་བྱས་ནས་སླབ་གྲྭ་ལ Midday Midday meal ད་ཚང་མ་གཞུང་གི་རོགས་པ་བྱས་ཡོད་མ་རེད་ཀརྨ་པ་རང་གིས་ད་ཅི་བྱས་བྱས་ང་ཚོ་སླབ་གྲྭ་དེ་འདྲ་བྱས་ནས་ད་འདའ་བ་ཏོ།

སློབ་གྲྭ་འདི་བཞིན་ཐོག་མར་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔའི་ལོར་རྒྱལ་བ་ཀརྨ་པ་སྐུ་ཕྲེང་བཅུ་དྲུག་པ་རང་བྱུང་རིག་པའི་རྡོ་རྗེ་མཆོག་གིས་རུམ་བཏེགས་ཁུལ་དུ་གནས་སྡོད་བོད་མི་བཙན་བྱོལ་བའི་ཕྲུ་གུའི་ཤེས་ཡོན་ཆེད་དུ་སྔོན་འགྲོའི་སློབ་གྲྭ་ཆུང་ཆུང་ཞིག་ནས་འགོ་འཛུགས་གནང་པ་ཞིག་ཡིན་འདུག་པ་དང་སྐབས་དེ་དུས་དགེ་རྒན་ལས་བྱེད་དང་སློབ་ཕྲུག་ཉུང་ཤས་ལས་མེད་པ་རེད་འདུག་ད་ཆ་སློབ་གྲྭ་འདིར་སྔོན་འགྲོའི་སློབ་གྲྭ་ནས་འཛིན་རིམ་བརྒྱད་པ་བར་ཡོད་པ་དང་དགེ་རྒན་ལས་བྱེད་སུམ་ཅུ་དང་སློབ་ཕྲུག་ཕོ་མོ་གྲངས་ཉིས་བརྒྱ་དགུ་བཅུ་ཙམ་ཡོད་འདུག་སློབ་གྲྭ་འདིར་ལོ་རེ་བཞིན་སློབ་མ་གསར་པ་འཛུལ་ཞུགས་བྱེད་མཁན་གྱི་གྲངས་འབོར་ཇེ་མང་དུ་ཕྱིན་ནས་མ་འོངས་པར་སློབ་གྲྭ་འདིར་འཛིན་རིམ་བཅུ་གཉིས་བར་བཟོ་རྒྱུའི་འཆར་གཞི་ཡོད་པ་ཁོང་ནས་མུ་མཐུད་གསུངས་དོན། མེའི་འཆར་གཞི་ད་ག་རང་ཡང་ཡོད་རེད། མ་གིའི་བསླབ་གྲྭ་དེ་བརྒྱབ་དུས་སྒང་ལ་ད་ལྟ་ང་ཚོ་བརྒྱད་པ་ཡོད་རེད་ལ་སོ་བ། འཛིན་གྲྭ་བཅུ་པ་བར་དུ་བྱས། ཨ་འདི་ནས་ག་ལེ་ག་ལེ་བཅུ་གཉིས་བཅུ་གཉིས་བྱས་སོང་ན་ང་ཚོ་རྒྱལ་བ་ཀརྨ་པའི་དགོངས་གཞི་ད་ག་རང་རེད། སྤུ་གུ་གཅིག་ལ Free Education From Very Base to the End ཚང་མ་བྱེད་དུས་ན་ཨ་ནི་དཔེ་སྤུས་དག་པོ་ཡོང་ས་རེད། དགོངས་གཞི་འདི་འདྲ་ཁོང་གིས་འདི་འདྲ་ཡིན་ས་རེད་བྱས་ཙང་ང་ཚོ་ལ་འཛིན་གྲྭ་བཅུ་གཉིས་བར་དུ་བྱེད་ཐུབ་ན་ཁྱེད་རང་གིས་ང་དགའ་པོ་ཡོང་ས་རེད་གསུངས་སོང་ད་ལྟ་ང་ཚོ་བོད་སྡེ་ཁང་ལ་ད་ལས་ཀ་ཕྱིར་ལ་བྱེད་བཞིན་པ་རེད་ཤུགས་རྒྱག་བཞིན་པ་རེད། སློབ་གྲྭ་འདི་བཞིན་ས་གནས་ཀྱི་ཡུལ་མི་ཉམ་ཐག་གི་ཕྲུ་གུའི་ཕ་མ་ཚོ་ལ་ཕན་ཐོགས་ཆེན་པོ་དང་རུམ་བཏེག་དགོན་པ་དང་དཔལ་རྒྱལ་བ་ཀརྨ་པ་མཆོག་ཁོང་ཚོའི་མི་ཚེའི་ནང་བཀའ་དྲིན་ཆེན་པོ་ཡིན་པ་ས་གནས་ཀྱི་ཡུལ་མི་ཟླ་བ་ཆུ་སྐྱིད་ཤར་པ་ལགས་ཞུ་བ་ཞིག་ནས་གསུང་གི་འདུག། ཧ་མི་ལྷ་ཅིག་ཁུ་སིའི་ཆ་ལ་ཀརྨ་དཔལ་ལས་ཨེ་ཏི་གོར་དི་ནི་བ་ཀུ་མ་ཨི་ལ་ཧ་མི་གོ་རིབ་དུ་ཧི་ཨ་པོ་ཀོ་ཏི་པོ་རོང་ནུ་མོ་ནུན་ཆ་ར་པུ་ནི་སོག་དེ་ནི་དེ་ཀ་རན་ཧ་མི་ལྷ་ཅིག་ཡ་ནི་རོ་ཅིག་པའི་རི་ཨིག་དུམ་ཁུ་སི། སློབ་གྲྭ་འདི་ནི་ང་དང་ང་འདྲ་བའི་ཕ་མ་ཉམ་ཐག་ཚོར་ལ་བཀའ་དྲིན་ཆེན་པོ་དང་གལ་ཆེན་པོ་རེད་གང་ཡིན་ཞུས་ན་སློབ་གྲྭ་འདིར་སྤྲུལ་སྐུའི་ཤེས་ཡོན་ཆེད་དུ་འགྲོ་སོང་ཉུང་ཉུང་དང་ཚང་མ་རིན་མེད་ཐོག་གནང་གི་འདུག་ལ་གལ་ཆེ་ཤོས་སློབ་སྦྱོང་དང་སྒྲིག་ལམ་སོགས་ཧ་ལས་པའི་ཡག་པོ་འདུག་ང་ཚོ་ཕ་མ་ཉམ་ཐག་ཚོར་དགའ་ཚོར་ཆེན་པོ་དང་རྒྱལ་བ་ཀརྨ་པ་མཆོག་དང་རུམ་བཏེག་དགོན་པ་ནི་ང་ཚོར་ཧ་ལས་པའི་བཀའ་དྲིན་ཆེན་པོ་དང་སེམས་གཏིང་ནས་ཁོང་ལ་ཐུགས་རྗེ་ཆེ་ཞུ་འདོད་བྱུང་ཞེས་གསུང་གི་འདུག་སློབ་གྲྭ་འདིའི་ནང་འབྲས་ལྗོངས་ཁུལ་གྱི་མི་རིགས་དང་ཆོས་ལུགས་རིས་མེད་ཀྱི་སློབ་ཕྲུག་ཚོ་ལ་གོ་སྐབས་གཅིག་མཚུངས་འབུལ་བཞིན་ཡོད་པ་དང་ཁོང་ཚོར་དེང་དུས་ཤེས་ཡོན་དང་མཉམ་དུ། ནང་སེམས་ཀྱི་གཤིས་རྒྱུད་དང་འབྲེལ་བའི་བྱམས་པ་དང་བརྩེ་བ་ཆོག་ཤེས་བཟོད་བསྲན་སོགས་གོང་མཐོར་གཏོང་ཆེད་རེས་གཟའ་སྤེན་པ་ནམ་ཡིན་ལ་ནང་ཆོས་ངོ་སྤྲོད་དང་ལྷག་པར་དུ་རྒྱལ་བ་ཀརྨ་པ་མཆོག་གི་ཐུགས་དགོངས་དང་བཀའ་སློབ་ལམ་སྟོན་བཞིན་ཁོར་ཡུག་སྲུང་སྐྱོབ་དང་སེམས་ཅན་གྱི་ཚེ་སྲོག་སྐྱོབ་པའི་ཕན་ཡོན་སྐོར་སློབ་ཕྲུག་ཚོར་ཆུང་དུས་ནས་ལམ་སྟོན་དང་གོ་རྟོགས་རྒྱ་ཆེ་སྤེལ་བཞིན་ཡོད་པ་སློབ་སྤྱི་ཚེ་རིང་སྒྲོལ་མ་ལགས་ཀྱིས་གསུང་གི་འདུག།

སྤྱིར་ལས་ཀ་ཚང་མ་གལ་ཆེན་པོ་རེད་ཡིན་ན་ཡང་སློབ་གྲྭ་འདིའི་ནང་ཞབས་ཕྱི་ཞུ་རྒྱུའི་གོ་སྐབས་ཐོབ་ཡ་དེ་ང་རང་ལ་གལ་ཆེན་པོ་ཞིག་མཐོང་གི་འདུག་གང་ཡིན་ཞུས་ན་ཆུང་དུས་ང་རང་སློབ་གྲྭ་འདི་ནས་ཤེས་ཡོན་གྱི་གོ་སྐབས་ཐོབ་སོང་ལ་ད་ཆ་ང་རང་སློབ་གྲྭ་འདིའི་ནང་གི་སློབ་ཕྲུག་ཚོ་ལ་སློབ་ཁྲིད་གནང་རྒྱུའི་གོ་སྐབས་ཐོབ་པར་དགའ་ཚོར་དང་སྤོབས་པ་ཆེན་པོ་ཡོང་གི་འདུག་ཞེས་གསུང་གི་འདུག་ཡང་ས་གནས་ཡུལ་མི་ནིར་མ་ལཱ་གུ་རུང་ལགས་ཞུ་བ་ཞིག་ནས། कर्मपालाई अब धेरै धेरै धन्यवाद भन्न चाहन्छु अरु त अब के भनूँ र། སློབ་གྲྭ་འདིའི་ནང་ངའི་ཕྲུ་གུ་གསུམ་ལ་རིན་མེད་ཐོག་ཤེས་ཡོན་གྱི་གོ་སྐབས་ཐོབ་སོང་ང་ཚོ་ཕ་མ་གཉིས་ཧ་ཅང་གི་དགའ་པོ་དང་བསོད་ནམས་ཆེན་པོ་ཡིན་བསམ་གྱི་འདུག་ང་རང་སེམས་གཏིང་ནས་རྒྱལ་བ་ཀརྨ་པ་མཆོག་ལ་ཐུགས་རྗེ་ཆེ་ཞུ་གི་ཡིན་གང་ཡིན་ཞུས་ན་དེང་སང་འགྲོ་སོང་ཆེ་ཤོས་ཕྲུ་གུ་སློབ་གྲྭར་གཏང་རྒྱུ་དེ་རེད་ཡིན་ན་ཡང་ང་ཚོར་ཁོང་དང་རུམ་བཏེག་དགོན་པའི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ཕྲུ་གུ་གསུམ་གར་སློབ་ཡོན་འབུལ་མི་དགོས་པའི་ཐོག་སློབ་གྲྭ་འདིར་ཚུད་སོང་ཞེས་གསུང་གི་འདུག། སློབ་གྲྭ་འདིར་ས་གནས་ཀྱི་སློབ་གྲྭ་གཞན་དང་གཅིག་མཚུངས་སློབ་ཚན་ཆ་ཚང་སློབ་ཁྲིད་གནང་གི་ཡོད་པ་མ་ཟད་སྔོན་འགྲོ་ནས་འཛིན་རིམ་ལྔ་པ་བར་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་འདུག་འཛིན་གྲྭའི་དུས་ཡུན་ནི་ཞོགས་པ་ཆུ་ཚོད་དགུ་པ་ནས་ཕྱི་དྲོའི་ཆུ་ཚོད་གསུམ་པ་བར་ཡིན་པ་དང་སློབ་ཕྲུག་རྣམས་སློབ་གྲྭ་འདི་ནས་ཐོན་རྗེས་ས་གནས་ཀྱི་སློབ་གྲྭ་ཆེན་མོའི་ནང་དཀའ་ངལ་མེད་པའི་ཐོག་འཛུལ་ཞུགས་གནང་ཐུབ་ཀྱི་ཡོད་འདུག།

ཐེངས་འདིའི་གསར་འགྱུར་འགོད་མི་དབྱངས་སྒྲོལ་ནས་སྙན་སྒྲོན་ཞུ་གི་ཡོད། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་དེ་རིང་བོད་ཀྱི་ལོ་གསར་གཞུང་འབྲེལ་གྱི་ཐོག་ནས་སྲུང་བརྩི་ཞུས་གནང་གི་ཡོད་པ་དང་ཕྱི་ཚེས་གཅིག་ཉིན་ཕྱི་སྲིད་དྲུང་ཆེ་མཆོག་གིས་ལོ་གསར་དང་འབྲེལ་བའི་སྤྱི་བསྒྲགས་ཤིག་སྤེལ་གནང་འདུག་བོད་རྒྱལ་ལོ་ཉིས་སྟོང་ལྔ་བཅུ་ཐམ་པ་ལོའི་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་གཉིས་ཕྱི་དྲོ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་གཞུང་འབྲེལ་གྱིས་བོད་ཀྱི་ལོ་གསར་སྲུང་བརྩི་ཞུས་གནང་གི་ཡོད་པ་དང་མ་ཟད། ཁ་སང་ལོ་གསར་ཚེས་གཅིག་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཏོ་ནི་བྷ་ལན་ཀིན་མཆོག་གིས་བོད་ཀྱི་ལོ་གསར་ལ་བོད་མི་ཡོངས་ལ་འཚམས་འདྲིའི་འཕྲིན་ཡིག་ཞིག་ཀྱང་གནང་འདུག་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་གཞུང་འབྲེལ་གྱིས་བོད་ཀྱི་ལོ་གསར་སྲུང་བརྩི་ཞུས་གནང་ཡ་དེ་ཐོག་མར་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་དབུ་འཛུགས་གནང་ཡོད་པ་དང་དེ་ཡང། ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་བོད་དོན་གྱི་དམིགས་བསལ་འབྲེལ་མཐུད་པ་ལྕམ Sarah Sewall མཆོག་གི་སྐབས་སུ་དབུ་བཙུགས་གནང་ནས་ལོ་ལྟར་གཞུང་འབྲེལ་སྲུང་བརྩི་ཞུས་གནང་བཞིན་ཡོད་ཀྱང་སྔ་ལོ་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་དྲ་ཐོག་བརྒྱུད་ལོ་གསར་སྲུང་བརྩི་ཞུས་གནང་དགོས་པ་བྱུང་ཡོད་ཀྱང་ད་ལོ་དངོས་སུ་འདུ་འཛོམས་ཀྱིས་སྲུང་བརྩི་ཞུས་གནང་གི་ཡོད་པ་རེད། གནད་དོན་འདིའི་སྐོར་བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས་འདི་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་དོན།

ཡང་ཨ་མི་རི་ཀའི་གྲོས་ཚོགས་ནང་ཨ་མི་རི་ཀས་རྒྱ་ནག་ཐོག་འཛིན་པའི་སྲིད་བྱུས་དང་འབྲེལ་བའི་ཉན་ཞིབ་ཀྱི་བཞུགས་མོལ་ཚོགས་འདུ་ཞིག་བསྐོང་ཚོགས་གནང་རྒྱུ་ཡིན་པ་རེད་བཞག། དེ་ཡང་སྤྱི་ཚེས་ཉི་ཤུ་རྩ་གཅིག་ཉིན Reuters གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་བདུན་ཕྲག་རྗེས་མ་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས། ཨ་རིས་རྒྱ་ནག་ཐོག་འཛིན་པའི་སྲིད་བྱུས་དང་འབྲེལ་བའི་གནད་དོན་ཐད་རྒྱུས་མངའ་ཆེ་བའི་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཁག་ཅིག་གདན་ཞུས་ཀྱིས་དུས་རབས་གསར་པའི་ནང་རྒྱ་ནག་དམར་ཤོག་ཚོགས་པའི་བཙན་ཤེད་ཀྱི་བྱ་སྤྱོད་ལ་ཕྱོགས་ཡོངས་ནས་འཐབ་རྒོལ་བྱེད་ཐབས་སྐོར་ཉན་ཞིབ་ཀྱི་བཞུགས་མོལ་ཚོགས་འདུ་ཞིག་སྐོང་ཚོགས་གནང་རྒྱུ་ཡིན་པ་རེད་བཞག

ནམ་མཁའ་གཡའ་དྭངས་ཉི་མའི་འོད་སྣང་གི་ཁྲོད་རབ་གནས་ཆུ་ཡོས་གནམ་ལོའི་རང་ཞལ་གསར་དུ་བཞད་པའི་དགྱེས་སྟོན་སུད་སི་ཁུལ་རི་ཀོན་ཆོས་འཁོར་དགོན་གྱི་ནང་མི་མང་རྣམས་ལྷན་འཛོམས་ཀྱིས་ཞོགས་པ་དགེ་འདུན་རྣམས་ནས་ལྷ་མོའི་ཚེས་གཏོར་དང་དེ་ནས་དཀར་ཕྱོགས་སྐྱོང་བའི་ལྷ་རྣམས་ལ་གཏང་རག་གསོལ་ཚོགས་ཕུལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་པའི་ཐུགས་སྨོན་མཚམས་སྦྱོར་མཛད་དེ་དགའ་སེམས་འཁོལ་བའི་ངང་ལོ་གསར་སྲུང་བརྩི་གནང་སོང། གཏང་རག་གསོལ་ཚོགས་འབུལ་གནང་མཛད་པའི་རྗེས་རི་ཀོན་ཆོས་འཁོར་དགོན་གྱི་འདུ་བྱེད་ནས་སྐུ་མགྲོན་རྣམས་ལ་གྲོ་མ་འབྲས་སིལ་དང་གསོལ་ཇ་དང་པོ་དང་གཉིས་པ་འབུལ་གནང་མཛད་པའི་རྗེས་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་ཐུབ་བསྟན་ལེགས་སྨོན་མཆོག་ནས་ལོ་གསར་པ་པང་དུ་ལོན་པའི་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་གནང་དོན་དུ། འཛམ་གླིང་ཞི་བདེའི་དེད་དཔོན་རང་ཅག་བོད་འབངས་ཡོངས་ཀྱི་འདི་ཕྱི་གཏན་གྱི་མགོན་སྐྱབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྒོ་གསུམ་གུས་ཕྱག་དང་བཅས་ཏེ་ལོ་གསར་པའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག ྋསྐུ་ཚེ་དྲང་སྲོང་ཚེ་མཐའ་ཡས་པའི་ངོ་བོ་རྟག་ཏུ་བརྟན་པ་དང་མཛད་འཕྲིན་མཁའ་མཉམ་ལུས་ཅན་ཡོངས་ལ་ཁྱབ་པ། དེ་བཞིན་དུ་རིས་སུ་མ་ཆད་པའི་བསྟན་འགྲོ་ཚུལ་བཞིན་སྐྱོང་བའི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཅིང་མཛད་འཕྲིན་ཕྱོགས་མཐར་རྒྱས་པའི་བཀྲ་ཤིས་སྨོན་འདུན་ཞུ་ཡ་དང། བོད་གཞིས་བྱེས་གཉིས་ལ་འཁོད་པའི་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་ཡོངས་དང་ལོ་གསར་པའི་ནང་གི་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང། ནད་མེད་ཚེ་རིང་བྱ་བ་ལམ་འགྲོ་ཡོང་བ་དང་དེ་དེ་བཞིན་བྱས་ནས། སྙིགས་ལྔའི་རང་མདངས་རྒྱས་པའི་དུས་འདིར་རང་གཞན་ཚང་མའི་རེ་བ་ཞུ་ཡུལ་གཅིག་པོ་དེ་ཆོས་ཕྱོགས་ནས་འཕྲོས་པའི་བྱམས་བརྩེའི་སློབ་གསོ་གོང་འཕེལ་གཏང་རྒྱུ་དེ་ཡིན་ཙང་ངེད་ཅག་ཚང་མས་ལོ་གསར་པའི་ནང་བྱམས་བརྩེའི་དཔལ་ཡོན་གོང་འཕེལ་གཏོང་དགོས་ཅེས་དང།

རེད་དཔེ་བཞག་ན SEE ཤེས་ཡོན་སློབ་གསོ་དེའི་ཐོག་ལ་ཡིན་པ་རེད་བྱས་ནས་འདི་ང་རང་ཚོ་ཕྲུ་གུ་དེ་དགེ་རྒན་གཅིག་པོ་མ་ཡིན་པ་བྱས་མི་དམངས་ཆ་ཚང་ལ་དགོས་ཡ་ཅིག་རེད་བསམ་གི་གང་ཡིན་ཟེར་ན་ང་རང་ཚོ་ཕ་རོགས་བུ་རོགས་བྱས་ནས་ཨ་ནེ་འདི་ལག་ལེན་བསྟར་ཐུབ་ན་རྒྱལ་བ་རིན་པོ་ཆེའི་དགོངས་གཞི་དེ་ལག་ལེན་བསྟར་བཏང་བ་རེད། མཇུག་ཏུ་སུད་སི་དང་ལིག་ཏེན་ཞི་ཀྲན་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་ལོ་གསར་པར་འཚམས་འདྲི་གནང་བ་དང་ཆབས་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་བཞིའི་དགོངས་དོན་སྙིང་ལ་བཅངས་ཏེ་ལོ་གསར་པའི་ནང་ཚང་མས་འཁོས་དཔག་འོས་འགན་སྒྲུབ་དགོས་པའི་སྐུལ་མ་མཛད་སོང། རབ་གནས་ཆུ་ཡོས་ཀྱི་ལོ་གསར་དུ་བཞད་པའི་ཀྱི་རྟེན་འབྲེལ་ཉིན་མོ་དེ་ལ་སུད་སི་ལིག་ཏེན་སི་ཏན་བོད་རིགས་མི་དམངས་སྒྲིག་འཛུགས་ཀྱི་ཚོགས་གཙོའི་མིང་ཐོག་ནས་དང་ང་རང་སྒེར་གྱི་ཐོག་ནས་ཐོག་མར ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་ཆེན་པོ་མཆོག་ལ། གུས་བརྩི་དང་གུས་ཕྱག་གསོལ་བའི་ཐོག་བོད་ཕྱི་ནང་གཉིས་ཀྱི་བོད་མི་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་ཆབས་ཅིག་ཏུ་དམིགས་བསལ་གྱིས་ད་ལྟའི Swiss ནང་ལ་གཏན་བཞུགས་བོད་མི་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ད་ད་རེས་དེ་མི་མང་ལ་བཀའ་མོལ་ཞུ་བའི་སྐབས་སུ་ང་ཚོས་ཀྱི་རེ་འདུན་ཆེ་ཤོས་དེ་སྐྱབས་མགོན་རིན་པོ་ཆེ་གིས་ཨ་ནི་ཐུགས་ཀྱི་དགོངས་གཞི་བཞི་འདི་སྒང་ལ་ང་ཚོས་ཀྱི་ད་ཅིག་ནང་པའི་ཆོས་ནས་རེད་སེམས་ཐུགས་བཟང་པོ་གནང་ཡ་དང་བྱམས་སྙིང་རྗེ་གནང་ཡ་དང་འདི་སྐད་འདི་སྒང་ལ་ཨ་ནི་ལོ་གསར་པའི་ཀྱི་བོད་པའི་ཀྱི་ལོ་གསར་དེ་རྩ་ཆེན་པོ་ཆེ་རྩིས་བྱེད་ནི་སྐྱབས་མགོན་རིན་པོ་ཆེ་སྐུ་པར་མདུན་ལ་སྐུ་ཕྱག་ཕུལ་ནི་སྨོན་ལམ་བསྐྱོན་པའི་སྐབས་སུ་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི་འདི་བསྒྲུབ་ཡ་གི། ད་རེས་ཀྱི་ལོ་གསར་པ་ནས་སོ་སོས་ཀྱི་དམ་བཅའ་ཅིག་ཕུལ་བྱེད་ནི་ཨ་ནི་དགོངས་དོན་བསྒྲུབ་ཡ་ལ་འབད་བརྩོན་གནང་གི་ཡིན་ལ་ནི་འབད་བརྩོན་གནང་རོགས་གནང། དེ་བཞིན་སུད་སི་དང་ལིག་ཏེན་ཞི་ཀྲན་བོད་རིགས་ཚོགས་པའི་ཚོགས་གཞོན་བསྟན་འཛིན་དབང་འདུས་ལགས་དང་ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པའི་ཚོགས་གཙོ་དགྲ་ལྷ་དབང་ལྡན་ལགས་ནས་སྔ་རྟིང་བྱས་ཏེ་ལོ་གསར་གྱི་འཚམས་འདྲི་གནང་དོན་དུ། རབ་གནས་ཆུ་ཡོས་ལོའི་ཀྱི་བོད་ཀྱི་ལོ་གསར་ལོ་གསར་པའི་ཀྱི་གསར་དུ་ཤར་བའི་དགའ་སྟོན་ལ། ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་ད་ག་ནང་བཞིན་གྱི་ང་རང་ཚོ་བོད་མི་གཞིས་བྱེས་གཉིས་ལ་གནས་པའི་ཀྱི་བོད་མི་ཡོད་དོ་ཅོག་ཆ་ཚང་ལོགས་ལ་ཡ། ཨ་ནི་སྙིང་ཐག་པ་ནས་ངེད་ཀྱི་ལོ་གསར་པའི་ནང་ལོགས་ཀྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཨ་འདི་དང་ཆབས་ཅིག་གིས་ནི་ལོ་དེའི་ནང་ལ་ལྷན་རྒྱས་ཚོ་གི་བྱ་བ་ག་འདྲ་ཞིག་ཨ་ནི་ཞུགས་པ་ཡིན་ན་ཡང་འདི་ག་ཚང་མ་ལས་དོན་མཐའ་དག་ལྷུན་གྱིས་གྲུབ་པ་དང་དེ་ནང་བཞིན་གྱིས་ཨ་ནི་འབད་མེད་ལྷུན་གྲུབ་ཀྱི་ཡོང་བ་གི་སྨོན་འདུན་ཞུ་གི་ཡོད། རྒྱལ་བ་རིན་པོ་ཆེ་ཨ་ནི་ལོ་གསར་པ་ལ་སྐུ་གཟུགས་ཐུགས་ཅག་གནང་རོགས་གནང་ཞུ་ཡ་ཡིན་ཨ་ནི་ལྷན་རྒྱས་རྣམ་པ་ཚོ་ཚང་མ་འཛམ་བུ་གླིང་ག་ས་ག་ལ་བཞུགས་མཁན་ཚང་མ་ང་ཚོ་ད་གཞོན་ནུ་ཚོགས་པ་གི་ཚབ་ཞུས་པའི་བཀྲ་ཤིས་བདེ་ལེགས་མང་པོ་ཡོད་ཐུགས་རྗེ་གནང། སུད་སི་ཁུལ་ཏོག་དབྱིབས་ནད་ཡམས་གཞི་རྩའི་ཐོག་མཇུག་སྒྲིལ་བའི་རྣམ་པ་ཐོན་པའི་སྒོ་ནས་གནམ་གཤིས་ལེགས་ཤིང་ཉི་མའི་འོད་སྣང་གི་ཁྲོད་མི་དམངས་ཤིན་ཏུ་མང་པོ་ལྷན་འཛོམས་ཀྱིས་དགོན་པའི་འདུ་ཁང་གི་ནང་མི་དམངས་རྣམས་གྲལ་སྟར་བསྒྲིགས་ཏེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་ལ་བསིལ་གནས་རིང་བའི་མཇལ་དར་ཕུལ།

སོགས་གང་རྒྱལ་པོའི་དགེ་སློ་ལ་བསམ། ཤེས་ཡོན་སློབ་གསོའི་ལེ་ཚན་ནང་རིགས་ལམ་སྦྱངས་ནས་སེམས་ལ་འགྱུར་བ་ཐེབས་ཡག་དང་ཕན་ཐོགས་རྒྱ་ཆེན་པོ་ཡོང་གི་ཡོད་པ་མང་པོ་ཞིག་ལ་ཉམས་མྱོང་ཐོག་ནས་ར་སྤྲོད་ཡོང་གི་ཡོད་པའི་སྐོར་དགའ་ལྡན་བྱང་རྩེ་གྲྭ་ཚང་གི་དཔེ་ཁྲིད་དགེ་རྒན་དགེ་བཤེས་དགེ་འདུན་ཆོས་འཕེལ་ལགས་ཀྱིས་གསུངས་པ་འདི་གའི་རྩོམ་སྒྲིག་པ་ཚེ་རིང་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་པའི་དགོན་སྡེ་ཁག་གི་ནང་རིགས་ལམ་སློབ་ཁྲིད་གཏིང་ཟབ་པོ་གནང་གི་ཡོད་པའི་ནང་དོན་དང་འབྲེལ་བའི་སྐོར་སྙན་སྒྲོན་ཞུ་གི་ཡིན་བཀའ་འདྲི་ཞུ་ཡུལ་དེ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་དགོན་པའི་སློབ་ཁྲིད་དགེ་རྒན་དགེ་བཤེས་དགེ་འདུན་ཆོས་འཕེལ་ལགས་ལ་ཡར་བཀའ་འདྲི་ཞུ་ཡ་ཡིན།

དོན་དུ་སྒྲོལ་མ་ལགས་ཀྱིས་ནི་དྲི་བ་བཏང་ནང་བཞིན་གྱིས་ད་ལྟ་རང་ངས་ལན་གཅིག་ནི་ཕུལ་ཆོག་ག་རེ་ཟེར་ན་དང་པོ་དེ། ང་ཚོ་རིགས་ལམ་ཟེར་གྱི་རེད་པ་རིགས་ལམ་ཟེར་ན་རིགས་པ་ཟེར་དེ་གཙོ་བོ་རྒྱུ་མཚན་གྱི་རིགས་པ་དེ་རེད་ད་དེ་ཡིན་ན་ཡིན་པའི་གྱི་རྒྱུ་མཚན་མ་ཡིན་ན་མ་ཡིན་པའི་གྱི་ད་ག་རེ་བྱས་ནས་མ་ཡིན་པ་རྒྱུ་མཚན་ད་ཁོ། ཅིག་རེད་ཟེར་ནས་ནི་ཚིག་ཙམ་ལ་བརྟེན་པ་མ་ཡིན་པ་ཁོ་རྒྱུ་མཚན་ག་རེ་ཡོད་པ་དེ་ལ་བལྟ་ནས་ད་རྒྱུ་མཚན་གྱི་རིགས་པ་ལ་བརྟེན་ནས་ད་ཤེས་པར་བྱ་བའི་གྱི་གཞི་དེ་དང་དེ་ངོ་བོ་ག་རེ་ཡིན་པ་དེ་ལ་དབྱེ་བ་ག་རེ་ཡོད་རེད།

བྱས། ནི་དེ་བཅད་བརྡར་བྱས་ནས་ད་གསེར་དངོས་གནས་ཡིན་པ་ལ་བརྟག་དགོས་རེད་པ། བརྟག་དཔྱད་གཏོང་དགོས་རེད་པ་དེ་ནང་བཞིན་གཅིག་གིས་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ཉིད་ཀྱིས་གསུངས་པའི་གི་བཀའ་དེ་བརྟག་དཔྱད་བཏང་ནས་སོ་སོ་གི་ཡ་བློ་དང་འཚམས་པ་སོ་སོ་ལ་ཕན་པ་གཞན་ལ་ཕན་ཐོགས་ཡོང་ས་རེད་བསམ་ས་གཅིག་ཡིན་པ་ཡིན་ན་ནི་ཉམས་སུ་ལེན་ཆོག་དེ་མ་གཏོགས་ང་ངའི་སྟོན་པ་ཡིན་ང་ཁོ་པའི་རྗེས་འབྲང་ཡིན་ཟེར་གྱི་ནི་ཨོ་ངའི་ཚིག་ཙམ་ལ་ནི་དགེ་བ་དལ་གྱིས་སྐྱེ་བར་བྱེད་དུ་མ་རེད་གསུངས་པ་རེད་ད་དེ་འདྲའི་གསུངས་ཡིན་ཟེར་བ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་གང་གསུངས་པའི་བཀའ་དེ་ད་དེ་ཁོ་འཐད་པ་དེ་ག་རེད་མ་འཐད་པ་ག་རེད་ཟེར་བ་ཡིན་ན་ང་ཚོ་རིགས་ལམ་གྱིས་མ་བསྟན་པ་ཡིན་ནའོ་ད་དེ་ལ་ཡ་དཔྱད་པ་གཅིག་ཐུབ་གི་མ་རེད་དེ་ཡིན་དུས་གང་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཡིན་པ་ཡིན་ན་ལ་ང་ཚོ་དཔྱད་པ་གཅིག་དགོས་རེད་གསུང་དུས་གང་ལ་ད་དེ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་དཔེ་ཐབས་ཤེས་གནང་སྟངས་འདྲ་བོ་དེ་ཧ་ཅང་གི་ད་དཔེ་ཐབས་མཁས་པོ་དང་ཨ་ནི་ཅིག་ཐབས་མཁས་པ་ཐུགས་རྗེ་ཆེན་པོ་ང་ཚོ་སངས་རྒྱས་བཅོམ་ལྡན་འདས་འདྲ་བོ་གཅིག་ཡིན་པ་ཡིན་ན་གང་གསུངས་པ་དེ་ལ་ང་ཚོ་རིགས་པའི་དཔྱད་པ་ཞེ་དྲག་གཅིག་དགོས་གི་མ་རེད་གང་གསུངས་པ་དེ། སེམས་ཅན་སོ་སོ་གི་ཁམས་དང་བསམ་པ་དང་མོས་པ་བཅས་ནི་ད་ཕན་ཐོགས་པ་ཅིག་མ་གཏོགས་ཕན་མ་ཐོགས་པ་ཅིག་བརྒྱ་ཆ་བརྒྱ་གསུང་གི་མ་རེད་དེ་ནི་ང་ཚོ་དཔྱད་པ་མ་བྱས་པའི་སྒོ་ནས་སངས་རྒྱས་གང་གསུངས་པ་དེ་ལ་ཡང་འཇིགས་ཆགས་པ་ཡིན་ན་དེ་ལ་བསླུ་བ་དང་ཨ་ནི་དེ་ཡོད་མ་རེད་ཡིན་པ་ཡིན་ན་ཡང་ཁ་ཤས་ཅིག་གིས་ནི་སོ་སོ་ལ་ཡིད་ཆེས་མཁན་དང་སོ་སོ་ལ་རེ་བ་བཅངས་མཁན་དེ་འདྲའི་ཅིག་གི་ཡང་གོ་སྐབས་བཟུང་བྱས་ནས་ད་ཁོ་ལ་ཡང།

དེ་ཡིན་དུས། ད་སུ་དང་སུ་ཡིན་ན་སོ་སོའི་ལོག་ལམ་ལ་ཁྲིད་མཁན་དང་འོ་དེ་འདྲའི་གི་ཡ་ཨ་ནི་ཅིག་ལོག་པའི་གི་བཤེས་གཉེན་ལ་སོགས་པ་དེ་འདྲའི་གི་ད་རྗེས་སུ་མ་འབྲང་བ། ཡང་དག་པའི་རིགས་པའི་ལམ་ལ་བརྟེན་ནས་ལམ་ཁ་ཡག་པོ་ཞིག་ལ་སོ་སོ་གི་ཚེ་འདི་ནས་བདེ་བ་ཡོང་བ་ཕྱི་མ་ལ་བདེ་བ་རང་ལ་བདེ་བ་གཞན་བདེ་བའི་གི་ལམ་ཁ་ཅིག་ལ་འགྲོ་བ་ལ་ངེས་བར་དུ་སོ་སོ་སོ་སོ་ལ་རྣམ་དཔྱོད་ཅིག་དང་སོ་སོ་གི་ཡ་དཔྱད་པ་བྱེད་ཀྱི་ཡ་རིགས་ལམ་དེ་མེད་དུ་མི་རུང་བ་གལ་ཆེན་པོ་ཞེ་པོ་ཅིག་ནི་ཡིན་པ་དེ་ད་ང་ཚོ་ངེས་པའི་གནས་ཚུལ་སྒང་ནས་ཡ་ར་འཕྲོད་ཐུབ་པ་ཅིག་དེ་འདྲ་ཅིག་ཡོང་དགོས་པ་རེད།

ང་ཚོ་ཡིན་ན་མི་ཚེ་འདི་གང་འདྲ་བཏང་བ་ཡིན་ན་ཡང་སོ་སོ་གཅིག་དུ་མོ་གཅིག་པོ་གཅིག་ནས་ཨ་ནི་ཆོས་ཐད་ཀྱི་ཡ་ཐར་ལམ་ཅིག་ལ་ཚུད་ཐུབ་པ་འོ་དེ་འདྲའི་གི་ཡང་ཁོ་ཁེ་ཕན་ཞེ་པོ་ཞིག་ཡོད་རེད། རྒན་གྱིས་འདིར་བྱོན་པ་ལ་ད་ལྟ་ད་དགོན་སྡེ་ཁག་གི་ནང་ལ་ཡང་ཐོག་མར་རང་ནས་རིགས་ལམ་ཡག་པོ་གཅིག་གི་སློབ་ཁྲིད་གནང་བ་ཡིན་ན་ཨ་ནི་རིགས་ལམ་ལ་ཡང་བརྟེན་བྱས་ནང་པའི་གཞུང་ཆེན་སློབ་གཉེར་གནང་ཡག་གི་ལམ་ཁ་དག་མ་བཟུང་ནས་འདི་སྒོ་ག་འདྲས་སེ་ཕྱེ་ཐུབ་ཀྱི་ཡོད་རེད། རིགས་ལམ་དེ་སྦྱངས་ནས་ད་རྒྱུ་མཚན་གྱི་ཡངས་པ་ག་རེ་ཡིན་པས་ཡིན་ན་ཡིན་པའི་རྒྱུ་མཚན་ག་རེ་མ་ཡིན་ན་མ་ཡིན་པའི་རྒྱུ་མཚན་ག་རེ། རིགས་ལམ་དེ་ཡག་པོ་བྱས་ཏེ་སྦྱངས་པ་ཡིན་ན། རིགས་ལམ་དེ་ལ་བརྟེན་ནས་གཞུང་ཆེན་གྱི་སློབ་གཉེར་གནང་ཡག་གི་ཡ་ཨ་ནི་ཅིག་ཡ་གོ་བསྡུར་བྱེད་ཅིག་ནས་ད་སོ་སོ་གྱི་གཞུང་གི་དཀའ་གནད་རིགས་ག་རེ་ཅིག་བརྟགས་པ་ཡིན་ན་ཡང་ཁོ་གོ་ཐུབ་པ། དེ་ལ་ཡ་ཨ་ནི་ཅིག་སོ་སོའི་ངོས་ནས་དེ་གི་ཁྱད་ཆོས་ག་རེ་ཡིན་པ་ནུས་པ་ག་རེ་ཡོད་པ་འོ་ཞིབ་ཚགས་པོ་ཅིག་ནས་ད་སློབ་སྦྱོང་བྱེད་ཡག་གི་ཡ་ལམ་ཁ་ཅིག་ལ་ཡ་ཚུད་ཐུབ་དགོས། དེ་ཡིན་འགྲིག་གི་ན། རིགས་ལམ་ཟེར་དེ་གལ་ཆེན་པོ་ཡིན་ཙང་ང་ཚོ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་རིན་པོ་ཆེ་གསུམ་གྱི་གཏམ་གྱི་སྦྱོར་བ་ཟེར་དེའི་ནང་ལོགས་ལ་ཡང་འདི་གསུངས་འདུག་རིགས་ལམ་ཕྲ་མོ་འབྱེད་པའི་རྣམ་དཔྱོད། གཞུང་ལུགས་གདམས་པར་ཤར་བའི་ཉམས་ལེན། སྡེབ་སྦྱོར་ཚུལ་ལ་མཁས་པའི་ངག་གི་དཔལ་ས་སྟེང་འདི་ན་རིན་ཆེན་རྣམ་གསུམ་སྣང་ཟེར་གྱི་ནས་ས་སྟེང་འདིའི་སྒང་གི་རིན་པོ་ཆེ་རྣམ་པ་གསུམ་ཟེར་འོ་ད་ཕྱིས་ཇི་སྙེད་ཀྱི་ཡོངས་ཀྱི་དགེ་བའི་བཤེས་གཉེན་དམ་པ་སེམས་ཅན་ལ་ཕན་ཐོགས་མཁན་ཅིག་ཡིན་པ་ཡིན་ན་ད་གཟོད་རིན་པོ་ཆེ་ཟེར་གྱི་ན་གཟུགས་པོ་གི་གསེར་དངུལ། ཕ་ལམ་ལ་སོགས་པ་དེ་འདྲ་མ་ཡིན་པ། རིགས་པའི་ལམ་ཕྲ་མོའི་སྒོ་ནས་དཔེ་དཔྱད་པ་བྱེད་ཡག་དེ་དཔེ་ཕྲ་མོའི་སྒོ་ནས་ཁག་ཁག་ཤེས་ཐུབ་པའི་རྣམ་དཔྱོད། དེ་རིན་པོ་ཆེ་རེད། ད་སངས་རྒྱས་ཀྱི་གང་གསུངས་པའི་གཞུང་ལུགས་དེ་དོན་དག་དེ་ཡང་སོ་སོ་ལ་གང་ཕན་པ་དང་སོ་སོ་གྱི་ཉམས་ལེན་ལ་ཤེས་ཐུབ་པ་དེ་དེ་རིན་པོ་ཆེ་རེད། དེ་ནང་བཞིན་གྱི་ད་ཁོ་ཡང་ཅིག་དཔེ་ཆ་ཅིག་བརྩམས་པ་ཡིན་ན་དེ་ཡང་ཅིག་ཚིག་སྦྱོར་མ་བདེ་བ་དང་ཨ་ནི་ཅིག་བཤད་སྟངས་མ་འགྲིག་པ་དང་དེ་འདྲའི་བྱས་པ་ཡིན་ན་ཡང་ཁོ་ཏག་ཏག་ཅིག་ར་མ་འཕྲོད་ཡིན་དགོས་རེད་དེ་ཡིན་དུས་ཚིག་གི་སྦྱོར་ཚུལ་དེ་ཚོ་ཡང་མཁས་དགོས་རེད་འོ་ད་དེ་ཡང་རིན་པོ་ཆེ་རེད་ད་དེ་ས་སྟེང་འདི་གི་རིན་པོ་ཆེ་རྣམ་པ་གསུམ་ཟེར་དེ་དེ་རེད་ཟེར་དེ་ང་ཚོ་རིགས་ལམ་ཟེར་དེ་ཨ་ནི་ཅིག་རིན་པོ་ཆེ་རྣམ་པ་གསུམ་གྱི་ནང་རྗེ་བདག་ཉིད་ཆེན་པོ་གིས་བགྲངས་འདུག་པ་འོ་དེ་བགྲང་དགོས་པའི་རྒྱུ་མཚན་དེ་ཡང།

སོ་སོའི་མ་གོ་བ་དེ་རྒྱུ་མཚན་དུ་ཤེས་བྱས་ནས་དེ་སོ་སོའི་གི་ལུགས་ཀྱི་སྤྱོད་ཡིན་པ་མ་ཤེས་པར་བྱས་ནས་ད་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དང་མགོན་པོ་ཀླུ་སྒྲུབ་ཡབ་སྲས་དང་ཨོ་དེ་འདྲིའི་གི་ད་རྒྱ་གར་པཎ་གྲུབ་དང་བོད་གངས་ཅན་གི་མཁས་པའི་དབང་པོ་དེ་ཚོ་ལ་ཡང་ཀུན་བདེན་ལོག་རྟོག་དང་ལོག་ལྟ་དང་སྐུར་འདེབས་བཅས་ཀྱི་ཡང་ཉེན་ཁ་ཡོང་གི་རེད་དེ་ཡིན་དུས་གང་ལ་རིགས་པའི་ལམ་དེ་སྦྱང་ཐུབ་པ་ཡིན་ན་རིགས་ལམ་དེ་ལ་བརྟེན་ནས་གཞུང་ཆེན་མོའི་གི་དོན་དག་ལ་སྦྱངས་པ་ཡིན་ན་ཡང་ཁོས་སྦྱངས་དེ་ལ་ཡང་མིག་འགྲོ་བའི་ཤེས་བྱས་ནས་ཨོ་དེ་ལ་ལམ་ཁ་དེ་ལ་ཡང་འཇུག་ཐུབ་པ་ལོག་རྟོག་དེ་ཚོ་སེལ་ཐུབ་པ་མི་གཅིག་གི་སོ་སོའི་གི་གཞུང་གཅིག་ལ་ཡང།

སངས་རྒྱས་བཅོམ་ལྡན་འདས་དང་མགོན་པོ་ཀླུ་སྒྲུབ་དང་རྒྱ་གར་མཁས་པ་དེ་ཚོ་གི་ཡོངས་གྲགས་བྱས་ནས་ད་གཏན་ལ་ཕབ་ཡག་གི་ཐབས་ལམ་འགྲོ་འོས་དེ་རིགས་ལམ་དེ་རེད། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་གི་དཔེ་ཁྲིད་དགེ་རྒན་དགེ་འདུན་སྦྱིན་པ་ལགས་རེད་ལེ་ཚན་དེའི་སྙན་སྒྲོན་ཞུ་མཁན་རིན་ཐའི་སྒྲོལ་མ་ཡིན་ཡང་བདུན་ཕྲག་རྗེས་མ་གསན་མཁན་རྣམ་པ་ཚོར་གནད་དོན་ད་གའི་ཐོག་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན་པས་གསན་ཡ་མ་བསྙེལ་བ་གནང་རོགས་གནང།

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཉིན་གྲངས་ལྔའི་རིང་ལ། ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ་སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་འཕྲེང་བ་སོགས་ཀྱི་གསུང་ཆོས་སྩལ་འདུག་པས་ཚན་པ་བཤད་ཟིན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྤྱིར་བཏང་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་ལྗགས་རྩོམ་ཐམས་ཅད་གཅིག་ལས་གཅིག་ལྷག་པ་ཤ་སྟག་ཆགས་ཀྱི་ཡོད་ན་ཡང། དེ་དག་ཐམས་ཅད་ལས་ལྟ་བའི་ལེགས་བཤད་གསུམ་དུ་གྲགས་པ་ནི་ཆེས་ཤིན་ཏུ་ནས་ཀྱང་གལ་འགངས་ཆེན་པོ་ཡིན་པ་སྟེ། སྔར་གྱི་གདན་སའི་གྲྭ་རྒན་ཚོའི་གསུང་རྒྱུན་ལ། རྗེ་བླ་མ་འཇིག་རྟེན་དུ་བྱོན་པ་དེ། དྲང་ངེས་ལེགས་བཤད་སྙིང་པོ་ལྗགས་རྩོམ་མཛད་པའི་ཕྱིར་དུ་ཡིན་པའི་གསུང་ཚིག་ཡོད་འདུག་པ་ལྟར། ཐེག་པ་ཆེན་པོའི་ལྟ་གྲུབ་ལས་དབུ་སེམས་གཉིས་ཀྱི་ལྟ་བའི་གནད་ཕྲ་ཞིང་ཕྲ་མོ་ངེས་པར་བྱེད་པ་ལ། དྲང་ངེས་ལེགས་བཤད་སྙིང་པོ་ལས་གཞན་པའི་ལྟ་བའི་དཀའ་གནད་གསལ་བྱེད་ཀྱི། བསྟན་བཅོས་གོང་ན་མེད་པ་ཞིག། འཇིག་རྟེན་དུ་མ་བྱུང་བའི་དབང་གིས་ཡིན་ལ། བསྟན་བཅོས་དེ་ཉིད་ཀྱི་ནང་དུ། རིགས་པ་སྨྲ་བ་རྣམས་ལ་སྡོམ་ཚིག་རིན་ཐང་བྲལ་བ་ཞིག་བཞག་པར་མཛད་པ་ནི། མཐར་གཏུགས་ན། དྲི་མ་མེད་པའི་རིགས་པ་ཉིད་ཀྱིས་དབྱེ་དགོས་ཏེ། རིགས་པ་དང་འགལ་བའི་གྲུབ་མཐའ་ཁས་བླངས་ན། སྨྲ་བ་པོ་ཚད་མའི་སྐྱེས་བུར་མི་རུང་བའི་ཕྱིར་དང། ཞེས་སོགས་ཀྱིས་སྤྱི་སྡོམ་མཛད་པ་ལྟར། འཇིག་རྟེན་གྱི་བདེན་རྫུན་ལེགས་ཉེས་བླང་དོར་གང་ཞིག་བྱ་དགོས་ཀྱང་མཐར་གཏུགས་ན་གནོད་པ་མེད་པའི་རིགས་པ་ཡང་དག་ལ་བརྟེན་དགོས་པ་སྟེ། བསྟན་པའི་བདག་པོ་བཅོམ་ལྡན་འདས་ཀྱི་གསུང་རྣམས་ཀྱང་གདུལ་བྱ་བྱེ་བྲག་པའི་ཁམས་དང་བསམ་པ་བག་ལ་ཉལ་ཇི་ལྟ་བ་བཞིན་བསྟན་པ་ཡིན་སྟབས་ཚིག་ཟིན་སྒྲ་ཇི་བཞིན་པར་བཟུང་ན་གསུང་རབ་སྤྱིའི་དགོངས་དོན་འཁྲུགས་འགྲོ་བ་དང། ནང་འགལ་ཡོད་པ་ལྟ་བུའི་དཀའ་རྙོག་མང་དག་ཞིག་འབྱུང་རྒྱུ་ཡིན་པའི་ཆ་ནས། དྲི་མ་མེད་པའི་རིགས་པ་ཡང་དག་ལ་གཞིགས་ནས། དེ་ཡིས་གནོད་པ་མེད་པ་ཡིན་ན། རིགས་པའི་དག་མཆན་ཐོབ་པ་ལྟ་བུའི་དྲང་ངེས་ཀྱི་དབྱེ་བ་མཛད་པ་ཡིན་ཕྱིར། སྤྱིར་བཏང་གི་གང་ཟག་བྱེ་བྲག་པ་ཞིག་གི་གསུང་ཡིན་པ་རྒྱུ་མཚན་དུ་བྱས་ནས། ཡང་དག་པ་ཡིན་མིན་གྱི་ཚད་ལ་གཞལ་མི་རིགས་པར་བསྟན་པ་དེ་ནི། མགོན་པོ་ཀླུ་སྒྲུབ་སོགས། ཤིང་རྟ་ཆེན་པོ་རྣམས་ཀྱི་དུས་ནས་བཟུང་སྟེ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་མ་ཐུག་གི་བར་དུ། མཁས་པའི་སྐྱེས་བུ་རྣམས་ཀྱིས་གང་ཞིག་དྲང་དོན་གྱི་མདོ་དང་གང་ཞིག་ངེས་དོན་གྱི་མདོ་ཡིན་མིན། ལུང་གཞན་གྱི་རྗེས་སུ་འབྲང་བ་ཙམ་མིན་པར། རང་སྟོབས་ཀྱི་རིགས་པ་ལ་བརྟེན་ནས་འབྱེད་པའི་ལམ་སྲོལ་རྨད་པོ་ཆེ་བྱུང་བ་དེ་ཡིན་ལ། སངས་རྒྱས་བཅོམ་ལྡན་འདས་དེ་ཉིད་ཚད་མའི་སྐྱེས་བུ་ཡིན་པའི་རྒྱུ་མཚན་ཀྱང། རིགས་པ་ཡང་དག་གི་གནོད་པ་ཡོད་མེད་ཀྱི་སྒོ་ནས་བསྒྲུབ་དགོས་པ་ཞིག་ཡིན། ད་དེ་ཞུ་སྟེ། ཏི་ཤྲཱི་བ། རང་རྒྱུད་པ་མན་ཆད་ཀྱི་རང་སྟེ། རང་རྒྱུད་པ་མན་ཆད་ཀྱི་རང་སྡེ་འདི་དག་ཐལ་འགྱུར་བས་གཞལ་ན་རྟག་ཆད་ཀྱི་མཐའ་གཉིས་ཀར་ལྟུང་ཞིང་ལྟུང་ཡང། རང་རང་གི་ལུགས་ལ་དབུ་མར་འདོད་དེ། རྟག་ཆད་ཀྱི་མཐའ་གཉིས་དང་བྲལ་བའི་དབུས་ཁས་ལེན་པར་རློམ་པའི་ཕྱིར་རོ།

ད་ག་ལ་ཁམས་དང་མོས་པ་ཇི་བཞིན་པ་ཅིག་ཇི་བཞིན་པ་མཁྱེན་ནས་དེའི་དོན་དུ་འགྱུར་ན་ལུང་བསྟན་དེའི་དོན་དུ་མ་འགྱུར་ན་ལུང་མ་བསྟན་པ་ཅིག། ལུང་མ་བསྟན་པ་ཡིན་དུས་རྩ་ནས་ལུང་མ་བསྟན་པའི་མཛད་པ་དེ་ཀུན་མཁྱེན་ཡིན་པ་གྲུབ་གོ་ཀུན་མཁྱེན་ཡིན་པ་ཤེས་ཐུབ་ཡ་རེད་ཤག་ཅེས་དེ་གསུང་གི་འདུག་བ་ཟེར་བ་དེ་འདྲ་ཡིན་པ་ཡིན་དུས་རྩ་ནས་ད་ག་ལ་གདུལ་བྱའི་ཁམས་དང་མོས་པ་དང་འཚམས་པ་ཅིག་ཨེ་ནི། ཆོས་བསྟན་ནས་ཡོད་པ་ཡིན་དུས། བཅོམ་ལྡན་འདས་ཀྱི་གསུངས་ཚད་དེ་བཅོམ་ལྡན་འདས་རང་ཉིད་ཀྱི་དགོངས་པ་མཐར་ཐུག་ཡིན་པ་འདི་བཤད་ཐུབ་ཡ་མི་འདུག་ག། མི་འདྲ་བ་མང་པོ་ཞིག་བྱུང་ཡོད་རེད་བ། ད་བཅོམ་ལྡན་འདས་ཀྱི་དགོངས་པ་མཐར་ཐུག་འདི་རིགས་པའི་གནོད་པ་མེད་པ་ཅིག་དགོས་ཀྱི་ཡོད་པ། ད་དེ་འདྲ་ཡིན་པ་ཡིན་དུས། མགོན་པོ་ཀླུ་སྒྲུབ་ཀྱི་བཞེད་པ་ཐུན་མོང་མ་ཡིན་པ། ཨེ་ནི་སངས་རྒྱས་བསྐྱངས་དང་ཟླ་བ་གྲགས་པ་གཉིས་ཀྱིས་ད་མར་བཀྲལ་བཞག་པའི་དབུ་མའི་ལྟ་བ་ཐ་སྙད་དུ་ཡང་རང་མཚན་བཀག་ནས། ཨེ་ནི་མིང་རྐྱང་བཏགས་ཡོད་ཙམ་གྱི་དེ་བཞིན་ཉིད་གསུངས་དེ། དེ་ལྟར་མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྱུང་ཕྲ་མོ། དེ་རྒྱུ་མཚན་དུ་བྱས་ཏེ་རང་བཞིན་གྱིས་སྟོང་པ་ཡིན་པར་བཤད་དེ། རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་མཁན་དེ་ལྟར་བཅོམ་ལྡན་འདས་ཀྱི་དགོངས་པ་མཐར་ཐུག་ཡིན་པ་ཅིག་ཨེ་ནི་ཁོ་ཤེས་ཐུབ་ཡ་ཡིན་པ་རེད། བཅོམ་ལྡན་འདས་ཀྱི་དགོངས་པ་མཐར་ཐུག་རིགས་པས་གནོད་ན་སྐད་ཁྱད་མཚར་ཞིག་བཞག་རོགས་གནས། དེ་འདྲ་ཡིན་པ་ཡིན་དུས་ཙམ་ནས་རྗེ་རིན་པོ་ཆེ་གིས་དོན་བཞིན་གཟིགས་ནས་ལེགས་གསུངས་པ་ཁྱོད་ཀྱི་རྗེས་སུ་སློབ་པ་ལ་རྒུད་པ་ཐམས་ཅད་རིང་དུ་གྱུར་ཉེས་ཀུན་རྩ་བ་བཟློག་ཕྱིར་རོ། ཁྱོད་ཀྱི་བསྟན་ལས་ཕྱིར་ཕྱོགས་པས་ཡུན་རིང་ངལ་བ་བསྟེན་བྱས་ཀྱང་ཕྱི་ཕྱིར་སྐྱོན་རྣམས་བོས་པ་བཞིན་བདག་ཏུ་ལྟ་བ་བརྟན་ཕྱིར་རོ། ཨེ་མའོ་མཁས་པས་འདི་གཉིས་ཀྱི་ཁྱད་པར་ཁོང་དུ་ཆུད་གྱུར་པ་དེ་ཚེ་རྐང་གི་ཁོང་ནས་ནི་ཁྱོད་ལ་ཅི་ཕྱིར་གུས་མི་འགྱུར་ཟེར་ནས་རྗེ་རིན་པོ་ཆེ་གིས་སྡོམ་སྐྱོན་ཡག་དེ་ཟབ་པོ་ཞེ་པོ་ཅིག། ཨ་དེ་འདྲ་ཡིན་དུས་བཅོམ་ལྡན་འདས་ལ་ཤེས་ནས་དད་པ་ཐོབ་པ་ཟེར་དེ

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐེག་པ་ཆེན་པོའི་ཆོས་བརྒྱུད་འཛིན་མཁན་དང་དེ་ལ་ཉམས་ལེན་བྱེད་མཁན་རྣམས་ཀྱིས་ནི། སེམས་ཅན་ཐམས་ཅད་བདེ་བ་དང་ལྡན་པར་འགྱུར་བ་དང། སྡུག་བསྔལ་དང་བྲལ་བར་འགྱུར་བ་དང། སྡུག་བསྔལ་མེད་པའི་བདེ་བ་དང་མི་འབྲལ་བ་དང། ཉེ་རིང་ཆགས་སྡང་གི་སྐྱོན་མཐའ་དག་དང་བྲལ་བའི་བཏང་སྙོམས་ཞི་བདེ་ལ་གནས་པ་སོགས་ཀྱི་སྨོན་འདུན་ཤུགས་དྲག་གནང་གི་ཡོད་པར་མ་ཟད། སེམས་ཅན་ཐམས་ཅད་ཀྱི་དོན་དུ། སྦྱིན་པ་དང་ཚུལ་ཁྲིམས། བཟོད་པ་དང་བརྩོན་འགྲུས་སོགས། ལམ་ཕ་རོལ་ཏུ་ཕྱིན་པ་དྲུག་ལ་ཉམས་ལེན་དང་འབྲེལ་ཏེ། རང་ཉིད་སངས་རྒྱས་ཀྱི་གོ་འཕང་ཐོབ་ཐབས་ལ། འབད་བརྩོན་ལྷུར་ལེན་གནང་གི་ཡོད་པ་དེ་ཡིན་ལ། དེས་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པའི། བརྒྱུད་ལམ་ཉག་གཅིག་དེ་ཉིད་ཆགས་ཀྱི་ཡོད་དེ། འདས་པའི་དུས་སུ་བྱོན་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཉམས་ལེན་ལ་བརྟེན་ནས་སངས་རྒྱས་པར་གྱུར་པ་དང། མ་འོངས་པ་ན་སངས་རྒྱས་ཀྱི་གོ་འཕང་ཐོབ་པར་འགྱུར་བའི་སངས་རྒྱས་རྣམས་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཉམས་ལེན་ལ་བརྟེན་ནས་འཚང་རྒྱ་བར་འགྱུར་བ་དང། ད་ལྟ་འཚང་རྒྱ་བཞིན་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་བརྟེན་ནས་འཚང་རྒྱ་བ་ལ་མངོན་དུ་ཕྱོགས་པ་བཅས། དུས་གསུམ་དུ་བྱོན་པའི་སངས་རྒྱས་མཆིས་སོ་ཅོག། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ལ་བརྟེན་ནས། རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་དགོས་པ་ཤ་སྟག་ཡིན་པའི་རྒྱུ་མཚན་གྱི་དབང་གིས། སྔོན་གྱི་སྐྱེས་མཆོག་དག་གིས་རྒྱལ་བའི་གསུང་རབ་ཐམས་ཅད་ལས། གཙོ་བོ་དང། རབ་དང་ཕུལ་དང་གྱ་ནོམ་པ་ནི། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ཉིད་དུ་བསྟན་པ་དེ་ཡིན་ཞིང། རང་ཅག་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པ་རྣམས་ཀྱང་མ་འོངས་པ་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ལམ་འདི་ཉིད་ཁོ་ན་ལ་བརྟེན་ནས་འཚང་རྒྱ་དགོས་པ་བཅས་ཀྱི་གནས་བབ་ངོས་ཟིན་པར་བྱས་ཏེ། གདམས་པ་དང་མན་ངག་ཏུ་གྲགས་པའི་ལྐོག་ཆོས་དེ་རིགས་ལ་ཧེབ་ལངས་ནས་ལམ་ཡང་དག་པའི་རིན་ཐང་ངོས་འཛིན་བྱེད་མ་ཐུབ་པ་ཡིན་ན། ཤིན་ཏུ་ནས་ཀྱང་ཕམ་གྱོང་ཆེན་པོ་རག་གི་ཡོད་པ་ངོ་སྤྲད་པའི་ཕྱིར་དུ། མགོན་པོ་མཆོག་གིས་སྐབས་འདིའི་ཆོས་ཞུ་བ་སྤྱི་དང་ལྷག་པར་དུ། གསུང་ཆོས་འདི་ཉིད་ཞུ་མཁན་གྱི་ཀོ་རི་ཡའི་དད་ལྡན་རྣམས་ལ་ཡང་དག་པའི་ལམ་དེ་ཉིད་ནན་ཏན་གྱི་སྒོ་ནས་བསྟན་པ་དེ་ཡིན། སྤྱིར་བཏང་ཐེག་པ་ཆེན་པོའི་གཞུང་ལུགས་ཀྱི་སྤྱི་འགྲོས་ལ། གཞུང་ཤེར་ཕྱིན་དང། ལམ་ཤེར་ཕྱིན་གཉིས་ཡོད་པ་ལས། གཞུང་ཤེར་ཕྱིན་ལ་ཐོས་བསམ་བྱ་ཞིང། ལམ་ཤེར་ཕྱིན་ཉམས་སུ་བླང་དགོས་པ་སྟེ། གཞན་དོན་ཁུར་དུ་འཁྱེར་བའི་བྱང་ཆུབ་ཀྱི་སེམས་རིན་པོ་ཆེའི་གྲོགས་དང་བཅས་པའི་རྟེན་འབྱུང་གི་དེ་ཁོ་ན་ཉིད་དམ། རྟེན་འབྱུང་ཕྲ་མོའམ་རྣམ་ཀུན་མཆོག་ལྡན་གྱི་སྟོང་པ་ཉིད་ཀྱི་ཉམས་ལེན་དེ་ནི། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཉིད་ཡོངས་སུ་རྫོགས་པའི་ཚུལ་གྱིས་ཉམས་སུ་བླངས་པ་དེ་ཡིན་ན། ད་སངས་རྒྱས་པའི་ད་ཆོས་སྤྱི་དང་ལྷག་པར་ནི། ཐེག་པ་ཆེན་པོ་དཔལ་ནཱ་ལེནྡྲ་ནས་ད་བརྒྱུད་པའི། ཆོས་བརྒྱུད་འཛིན་མཁན།

ལམ་ཉམས་ཤིང་ནང་ནས་ད་འཚང་རྒྱ་བཞིན་པ་ཡིན་པ་རེད། ང་རང་ཚོ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་ནས་སྨོན་ལམ་རྒྱག་མཁན་ཚོ་ཡང་མ་འོངས་པ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ལམ་འདི་ཁོ་ན་ལ་བརྟེན་ནས་ནི་སངས་རྒྱས་སངས་རྒྱས་དགོས་ཀྱི་ཡིན་པ་རེད། འོ་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ག་འདྲ་རེད་ལབ་ན། གཅིག་ནས་ནི་སྟོང་ཉིད་རྟོགས་པའི་ཤེས་རབ། ད་ལྟ་སྟོང་པ་ཉིད་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་དེའང་རེད་ད་སྟོང་ཉིད་ཕྲ་མོ་རྟོགས་པའི་ཤེས་རབ་ཅིག། དེ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་ཙམ་མ་ཡིན་པར་ད་ག་ལ་ཟིན་བྱེད་ཀྱི་ཐབས། བྱང་ཆུབ་སེམས་དང་དེས་ཀུན་ནས་བསླངས་པའི་སྦྱིན་སོགས་ཀྱི་ཐབས་ཀྱི་ཨ་ནི་མཆོག་དེ་ཡི་དེ་གི་གྲོགས་དང་བཅས་པ། དེ་འདྲའི་དེ་ལ་ནམ་རྒྱུན་ཡང་ད་རྣམ་ཀུན་མཆོག་ལྡན་གྱི་སྟོང་པ་ཉིད་ཟེར་གྱི་ཡོད་རེད་རྣམ་པ་ཀུན་གྱི་མཆོག་དང་ལྡན་པའི་སྟོང་པ་ཉིད་ཟེར།

རྣམ་ཀུན་མཆོག་ལྡན་གྱི་ད་སྟོང་པ་ཉིད་དམ། ཨཱ། ནི། བྱང་ཆུབ་སེམས་ཀྱིས་ཟིན་པའི། སྦྱིན་སོགས་ཀྱི་གྲོགས་དང་བཅས་པའི། སྟོང་ཉིད་རྟོགས་པའི་ཤེས་རབ་ཁྱད་པར་ཅན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་འདྲའི་ཅིག། ད་ང་ཚོ་རྒྱུད་ལ་སྐྱེ་བ་ལ་ཡང། སྨོན་ལམ་རྒྱབ་ནས་རྒྱུད་ལ་སྐྱེ་ཡ་མེད་པ་རེད། ཡང་དག་ནི་ཤིང་གི་བུ་གའི་ད། དད་པ་བྱས་ནས། ཨཱ་ནི། སངས་རྒྱས། སྲས་དང་བཅས་པ་རྣམས་ཀྱི་བྱིན་རླབས་ཀྱི་ཐོག་ནས་ང་ཚོའི་རྒྱུད་ལ་སྐྱེ་ཡ་ཡོད་བ་མ་རེད། རང་རང་སོ་སོའི་དམིགས་རྣམ་བསྐྱངས་ནས་ད་དེ་འདྲའི་འབྲས་བུ་ནི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བྱས་ཏེ་རྒྱུད་ལ་སྐྱེ་དགོས་ཀྱི་ཡོད་བ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་བྱེད་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། དེ་ནས་ང་ཚོས་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་སྙན་སྒྲོན་ཞུས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང། རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་བརྩམས་བསྒྲིགས་གནང་བའི་ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི། ལེ་ཚན་གོང་མའི་ཞུ་མཚམས། ང་བདུན། ལྷ་ས་བའི་ཆས་གོས་དང་རྒྱན་ཆ། ཞེས་པའི་ནང་དོན་གྱི་ཞུ་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། གནའ་དུས་སུ་སྐྱེས་པའམ་བུད་མེད་གང་ཡིན་རུང་ལུས་ཀྱི་སྨད་དུ་གོས་ཞེས་དར་གོས་དང་སྣམ་ཐེར་གང་རུང་ནག་པོ་ཞིག་ལ་སུལ་མང་པོ་ཡོད་པ་སྐྱེས་པས་རྫབ་ཐུང་ལ་བུད་མེད་ཚོས་རྫབ་རིང་པོ་ཞིག་གྱོན། སྟོད་དུ་ཕུ་སྟོད་ཅེས་དར་གོས་སམ་སྣམ་བུ་ཚོས་ཚོགས་བསྒྲིགས་པའི་སྟོད་གོས་ཕུ་ཐུང་ཆེ་བ་ཞིག་གི་ནང་གྱོན་འོག་འཇུག་གོང་བ་དང་ཕུ་ཐུང་གི་སྣེ་མོ་ཚོན་སྣ་ལྔ་ལྡན། ལྷམ་རྡོག་གཅིག་མ་རྩེ་སྙུང་སྒོ་སྣམ་མམ་སྣམ་བུ་དམར་ལྗང་གི་འོད་ཅན་ཡུ་རིང་ཞིག་གྱོན་པས་ཉྭ་རྩེར་ལྷམ་སྒྲོག་ཁྲ་ཁྲ་སོགས་བཅིངས། བུད་མེད་ཚོས་པང་གདན་སྣེ་འཛར་ཅན་བཅིངས་ཐོག་སྟེང་བརྩེགས་ཕུ་མེད་གྱོན། སྐྱེས་པ་ཚོས་རྣ་རྒྱན་ཀོང་རྣ་པད་མདོག་ཅེས་གསེར་དངུལ། རག་གསུམ་གང་རུང་ལ་གཡུ་ཆུང་དུ་མས་ཕྲ་སྦྱར་བ། གཡས་ངོས་ལེབ་མོ་གོ་རིའི་རྩེ་མོ་གྱེན་བལྟས་སྙུང་ཙམ་ཞིག་དང། གཡོན་ངོས་རིལ་བུ་རྩེ་སྙུང་ཐུར་བལྟས་འཛར་ལོ་ཅན་ཞིག་བཏགས། མགོ་བོར་པར་རི་ཞེས་རས་དཀར་པོ་སྦོམ་ཕྲ་བུ་གཡུ་ཙམ་གོར་མོ་ཕྱོགས་བཞིར་རས་དམར་སེར་གྱི་གྲ་སྒྲིག་ཅན་གྱིས་སྐྲ་མནན་སྐེད་པར་གྲི་གཟེར་མཐེ་བོང་གཡོན་མར་བ་སོ་སོགས་ཀྱི་ཤ་ཀྲད་གྱོན་པ་སོགས་བྱེད། བུད་མེད་ཚོས་སྐྲའི་ལན་བུ་རྒྱབ་ཏུ་དཔྱངས། རྣ་བའི་ཐད་གྲུབ་འཛར་ཞེས་གསེར་དངུལ་རག་སོགས་གཡུ་ཕྲ་ཅན་ཞིག་བཏགས། སྐེ་ལ་གའུ་དང་གཡུ་བྱུར་སྤོས་ཤེལ་སོགས་གྱོན། ཕྲུག་དམར་པོའི་སྐྲ་གནོན་པར་རི་ཁ་གཡུ་བྱུར་གྱིས་བརྒྱན་པ་ཞིག་མགོ་བོར་གྱོན་པ་ནི་ཕྱིས་གདུང་ཕྲུག་ཅེས་པ་དེ་ཡིན། བུ་མོ་ལོ་བཅོ་ལྔ་ཙམ་དུ་མ་སླེབས་བར་སྐྲ་ལྕང་ལོ་གཅིག་ལས་མི་རྒྱག་པ་དང། པང་གདན་ཡང་བཅིང་གི་མེད། ལོ་རབས་སུམ་ཅུ་པའི་ཕྱེད་ཙམ་བར་བུ་མོའི་ལྕང་ལོའི་ཐོག་ལྟག་འཛར་ཞེས་གཡུ་བྱུར་སྤེལ་མ་ཞིག་བསྒར་བ་དེ་སྤ་ཕྲུག་གཟུགས་མེད་ཡིན་འདུག་ཀྱང་རྗེས་སུ་ལྟག་འཛར་སྒར་སྲོལ་མེད། སྤ་ཕྲུག་དངོས་སུ་གཡོག་པ་ནས་སྐྲ་ལན་བུ་གཉིས་ལྷས་ཏེ་པང་གདན་བཅིང་གི་ཡོད་པ་བཅས་གོ་ཙམ་ལགས་སོ། ལེའུ་བདུན་པ། ལྕགས་པོ་རི་དང་དེའི་ཉེ་ཁུལ་གྱི་གནའ་ཤུལ་ཁག་གི་ལོ་རྒྱུས་ངོ་སྤྲོད། ང་བརྒྱད། ལྕགས་པོ་རིའི་གནའ་ཤུལ་ཁག། ཀ། ལྕགས་པོ་རིའི་རིགས་གཅིག་འགྲོ་ཕན་གླིང། ལྷ་ལྡན་ལྕགས་པོ་རིའི་མཚན་རྒྱས་པར་ལྕགས་པོ་རིའི་རིག་བྱེད་འགྲོ་ཕན་གླིང་ངམ་ལྕགས་པོ་རིའི་བཻ་ཌཱུརྱ་འགྲོ་ཕན་ལྟ་ན་ངོ་མཚར་རིག་བྱེད་གླིང་སྟེ་ལྟ་ན་སྡུག་པའི་སྨན་བླའི་ཞིང་ཁམས་གཉིས་པ་ཞེས་ཞུ་ཞིང་འདི་ནི་ཕོ་བྲང་པོ་ཏཱ་ལ་ནས་སྤྱི་ཁྲེ་ཉིས་བརྒྱ་ཙམ་གྱི་ལྷོ་ནུབ་ངོས་ལྕགས་པོ་རི་སེང་གེ་གནམ་དུ་མཆོངས་པ་ལྟ་བུའི་སྟེང་དུ་ཆགས་ཡོད། ལྕགས་པོ་རི་ནི་རིགས་གསུམ་མགོན་པོའི་བླ་རི་དམར་ལྕགས་བོང་གསུམ་དུ་གྲགས་པའི་ཡ་གྱལ་དཔལ་ཕྱག་ན་རྡོ་རྗེའི་བླ་རི་ཡིན། འདི་སེང་གེ་གནམ་དུ་མཆོངས་པ་ལྟ་བུའི་དབྱིབས་སུ་སྣང་བ་སོགས་བཀོད་པ་ངོ་མཚར་ཞིང། རི་འདིར་ལྕགས་དང་གསེར་ལ་སོགས་པའི་གཏེར་ཡང་ཡོད་པར་གྲགས། ལྕགས་པོ་རི་ཞེས་པ་ནི་བལ་བཟའ་ཁྲི་བཙུན་གྱིས་ཕོ་བྲང་གི་ལྕགས་རི་འདིར་གཏུགས་པས་ལྕགས་པོ་རི་དང། ཡང་ཕོ་བྲང་པོ་ཏཱ་ལའི་ལྕགས་རིའི་ཚུལ་ལྟར་གྱི་རི་སྟེ་ལྕགས་པོ་རི་ཞེས་གསུངས་ཚུལ་མི་འདྲ་བ་ཡོད་ཅིང། འདི་ནི་སྐྱེས་ཆེན་དུ་མས་མཆོད་པའི་གནས་སུ་མཛད་ཅིང་གཞན་ཡང་ལྷ་ས་ལྕགས་པོ་རི། རྩེ་ཐང་གོང་པོ་རི། ལྕགས་ཟམ་ཆུ་བོ་རི། བསམ་ཡས་ཧས་པོ་རི་བཅས་བོད་ཀྱི་རི་ཆེན་བཞི་ཡི་ཡ་གྱལ་ཞིག་ཀྱང་ཡིན། ཐོག་མར་གནས་འདིར་གྲུབ་ཆེན་ཐང་སྟོང་རྒྱལ་པོ་དགུང་ལོ་བདུན་ཅུ་རུ་ཕེབས་སྐབས་ཕྱི་ལོ་ཆིག་སྟོང་བཞི་བརྒྱ་སུམ་ཅུ་ལོར་སྒྲུབ་གནས་ལྟ་ན་སྡུག་པ་འདི་ཉིད་དུ། མཆོད་ཁང་དང་བཅས་པ་ཕྱག་བཏབ་ནས་འདིར་ཡུན་རིང་བཞུགས་ཏེ། རི་དེའི་སྟེང་རང་དུ་ཁུ་ནག་གཉན་ཆེན་དམ་ལ་བཏགས་པ་དང། ཐོག་མར་གནས་དེར་གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྒྲུབ་ཕུག་གམ་བཞུགས་གནས་ཤིག་ཡོད་པ་ལ། དེ་རྗེས་སྨན་རྒྱལ་མི་ཡི་ཟློས་གར་སྡེ་སྲིད་སངས་རྒྱས་རྒྱ་མཚོའི་དཔལ་གྱི་ཞབས་བཅགས་ཏེ། སྨན་གྱི་རི་བོའི་གཟིགས་སྣང་བསམ་གྱིས་མི་ཁྱབ་པ་བྱུང་བར་བརྟེན། སྤྱི་ལོའི་དུས་རབས་བཅུ་བདུན་པའི་དུས་མཇུག་སྟེ་རྒྱལ་དབང་སྐུ་ཕྲེང་ལྔ་པ་ཆེན་པོའི་སྐུ་དུས་སུ་ལྕགས་པོ་རི་རིག་བྱེད་འགྲོ་ཕན་གླིང་ཞེས་པ་གསར་དུ་བསྐྲུན་གནང་མཛད། དེ་ཡང་རྒྱལ་དབང་སྐུ་ཕྲེང་ལྔ་པ་ཆེན་པོ་ཞབས་སྐོར་དུ་ཕེབས་སྐབས་ལྕགས་པོ་རི་འདི་སྨན་བླའི་དཀྱིལ་འཁོར་དུ་གཟིགས་ཤིང་བརྟན་མ་ཞལ་གཟིགས་པའི་རང་བྱོན་ཡང་ལྷོ་ངོས་དམག་ཟོར་དུར་ཕུང་ལ་ཞལ་གཏད་ནས་ཡོད། གྲྭ་ཚང་འདིར་འདུ་ཁང་ཀ་རིང་བཞི་དང་ཀ་ཐུང་བཅོ་བརྒྱད་ཡོད་པའི་རྟེན་གཙོར་དུང་གི་སྤྱན་རས་གཟིགས་དང་གཡུ་ཡི་སྒྲོལ་མ་དང་བྱུ་རུའི་ཚེ་དཔག་མེད་སྤོས་ཤེལ་གྱི་རིན་ཆེན་མཁའ་འགྲོ་སོགས་སྐུ་གསུང་ཐུགས་རྟེན་རིན་བྲལ་མང་དུ་བཞུགས། སྔོན་དགེ་འདུན་ཞལ་གྲངས་དྲུག་ཅུ་རེ་བཞི་ནས་འཕར་ཆག་མི་ཆོག་བཞིན་དེ་དག་སྨན་དཔྱད་སོགས་ལ་སྦྱངས་པ་མཐར་ཕྱིན་པ་མཛད་དེ་ཨེམ་ཆིའི་མཚན་གནས་གནང་གི་ཡོད། ལྕགས་པོ་རི་དགོན་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་དང་རིག་གསར་སྐབས་རྩ་གཏོར་སོང་སྟེ་ད་ལྟ་ལྕགས་པོ་རིའི་དགོན་ཤུལ་དུ་བརྙན་འཕྲིན་གནམ་སྐུད་བཙུགས་སྟབས་ཉམས་གསོ་བསྐྱར་བཞེངས་ཐུབ་ཐབས་མེད་པའི་གནས་སུ་གྱུར་ཡོད། ཁ། ལྕགས་པོ་རི་སྨན་རྩིས་ཁང། ལྷ་ས་ལྕགས་པོ་རི་སྨན་རྩིས་ཁང་ནི་རབ་བྱུང་བཅོ་ལྔ་པའི་མེ་འབྲུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་དྲུག་ལོའི་ཟླ་བ་དགུ་པར་གསར་དུ་བཙུགས་ཤིང། ཁང་པ་དབུས་མ་གཉིས་ཐོག་དང་ཤག་སྐོར་ཐོག་གཅིག་མ། མདུན་ངོས་སུ་སྔོ་སྨན་འདེབས་འཛུགས་བྱེད་སའི་ལྡུམ་ར་སོགས་ཡོད། དེ་གར་བོད་སྨན་དང་སྐར་རྩིས་སྙན་སུམ་སྒྲ་རིག་པ་སོགས་སློབ་གཉེར་གཙོ་བོར་གནང་ས་ཡིན་པ་དང་ཐོག་མར་འཛུགས་སྐབས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐུའི་བླ་སྨན་དངོས་གཞི་བྱམས་པ་ཐུབ་དབང་གིས་སྤྱི་ཁྱབ་དང་མཁས་དབང་མཁྱེན་རབ་ནོར་བུས་དོ་དམ་པའི་ཐུགས་འགན་བཞེས་ཤིང། ལོ་འཁོར་གཏོང་རྒྱུའི་དངུལ་འབབ་རྩེ་རྣམ་གན་དངུལ་སྐྱེད་དོ་དམ་ནས་ཞུ་དགོས་པ་དང་དབུས་གཙང་ལྷོ་ཁ་དྭགས་ཀོང་བཅས་ཀྱི་གཞིས་དགོན་ཁག་ནས་སྨན་རྩིས་སློབ་གསར་ཤེས་རིག་ལྡན་པའི་གྲྭ་གཞོན་སྐོང་བསྡུ་བྱས་ཆོག་པའི་འགན་དབང་ཡོད་པ་དང་སློབ་མ་རྣམས་སྨན་རྩིས་དང་སྒྲ་རིག་སོགས་ལ་སློབ་གཉེར་མཐར་ཕྱིན་བྱུང་རྗེས་སློབ་ཐོན་ལག་འཁྱེར་བླངས་ཏེ་རང་གནས་སུ་ལོག་སྲོལ་ཡོད། སྨན་རྩིས་ཁང་དུ་སྨན་དང་རྩིས་སྒྲ་རིག་པ་སོགས་ཀྱི་དཔེ་ཆའི་པར་ཤིང་དང། སྨན་ཐང་སོགས་རིག་གནས་ཀྱི་སློབ་སྦྱོང་ལ་མཁོ་བའི་དཔེ་རིས་མང་པོ་ཡོད། རིག་གསར་སྐབས་རྩ་གཏོར་སོང་སྟེ་དེང་བོད་ལྗོངས་སྨན་རྩིས་ཁང་ནི་གཙུག་ལག་ཁང་གི་མདུན་ངོས་སུ་ཆགས་ཡོད་པ་བཅས་སོ། ཁ། ལྕགས་པོ་རི། བྲག་ལྷ་ཀླུ་སྐུ་དགོན། བྲག་ལྷ་ཀླུ་ཁུག་དགོན་ནི་ལྕགས་པོ་རིའི་ཤར་ངོས་རི་འདབས་སུ་གནས་ཤིང། སྔར་བཙན་པོ་སྲོང་བཙན་སྒམ་པོས་བལ་བཟའ་ཁྲི་བཙུན་བཙུན་མོར་བླངས་རྗེས་ཁྲི་བཙུན་གྱི་བཞུགས་གནས་སུ་བཞེངས་པའི་ཕོ་བྲང་བྲག་ལྷ་བཀྲ་ཤིས་གཞལ་ཡས་ཁང་ཡོད་ས་འདིར་བྲག་ལྡེབས་བྲག་ཕུག་ནང་རྟེན་གཙོ་ཇོ་ཤཱཀྱ་མུ་ནེའི་རྡོ་བརྐོས་རང་བྱོན་ཞལ་ཤར་གཟིགས་མ་འདིའི་མཐའ་སྐོར་དུ་སྐོར་ལམ་དང། བྲག་གི་ངོས་སུ་རྡོ་བརྐོས་སྐུ་བརྙན་རང་བྱོན་མང་པོ་དང། བྲག་ཕུག་འདིའི་ལྷོ་ངོས་རི་ལྡེབས་སུ་རྟ་མགྲིན་བྲག་ཕུག་ཅེས་བྲག་ཕུག་ཆུང་བ་དེའི་ནང་རྟ་མགྲིན་རང་བྱོན་ཡོད་པ་རིག་གསར་སྐབས་གཏོར་བཤིག་སོང་ཞིང། ལྕགས་པོ་རིའི་ཤར་ངོས་ཀྱི་རི་སྣར་བྲག་ལྷ་བཙན་གདོང་ཞེས་བྲག་ལ་ཁྲོ་བོ་རྟ་མགྲིན་དང་བདུད་རྩི་འཁྱིལ་བ་འབུར་དོད་དུ་བརྐོས་པ་སོགས་རྡོ་བརྐོས་ངོ་མཚར་ཅན་ཡང་ཡོད། ཡང་བཤད་སྲོལ་གཞན་ཞིག་ལ་བྲག་ལྷ་ཀླུ་ཁུག་ནི་བཙན་པོ་སྲོང་བཙན་གྱི་བཙུན་མོ་རུ་ཡོང་བཟའ་རྒྱལ་མོ་བཙུན་གྱིས་བཞེངས་ཚུལ་བཀའ་ཆེམས་སུ་གསལ་ཞིང། ངག་རྒྱུན་དུ་བྲག་ལྷ་ཀླུ་ཁུག་ནི་སྲོང་བཙན་སྒམ་པོའི་བཙུན་མོ་སྟོད་ལུང་མོང་བཟའ་ཁྲི་ལྕམ་གྱིས་བཞེངས་ཚུལ་དང་ཆོས་རྒྱལ་སྲོང་བཙན་གྱི་སྲས་གུང་རུ་གུང་བཙན་ཡང་གནས་དེར་འཁྲུངས་པར་གྲགས། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་སྟེགས་བུ་སྐྱེད་ཚལ་ཞེས་པའི་ཕྱི་བྱེད་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ང། ལྕགས་པོ་རི། སངས་རྒྱས་སྟོང་སྐུ། ལྕགས་པོ་རི། བཻ་ཌཱུརྻ། རྡོ་བརྐོས་ཀྱི་སངས་རྒྱས་སྟོང་སྐུ་ནི། ལྕགས་པོ་རི་རི་གཤམ་གྱི་ནུབ་ངོས་བྲག་ལྡེབས་སུ་སངས་རྒྱས་མི་འཁྲུགས་པའི་སྐུ་ཆེན་པོ་ཞིག་གིས་གཙོས་སྐུ་བརྙན་སྟོང་ཕྲག་མང་པོ་བྲག་ལ་བརྐོས་པ་དེ་དག་ནི། ཐོག་མར་དུས་རབས་བཅུ་བཞི་པའི་ནང་རྡོ་རིང་པཎྜི་ཏས་ཡོན་སྦྱར་ནས་བཞེངས་སྐད་དང། ལྷ་སའི་གྲོང་མི་འདས་གྲོངས་སུ་གྱུར་བའི་སྐྱེས་རྟགས་བཞེངས་མི་ཐུབ་མཁན་ཡིན་ན་དེ་གར་སྐུ་དཀར་སྒྲོན་ན་འཐུས་ཚུལ་གྱིས་དེ་སྔ་དེ་ལྟར་བྱེད་སྲོལ་ཡོད་པར་གྲགས་ཀྱང། ཕྱིས་རྡོ་བརྐོས་ཀྱི་སྐུ་དེ་དག་ལ་ཚོན་གཏོང་སྐབས་ཚོན་གསོ་བྱེད་ཀྱི་ཡོད། རྡོ་བརྐོས་སྐུ་བརྙན་གཙོ་བོ་དེའི་གཡས་སུ་གངས་རི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས་འབྱུང་བའི་གནས། སྤྱན་རས་གཟིགས་དབང་སྐལ་བཟང་རྒྱ་མཚོ་ཡི། ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག། ཅེས་པའི་ཚིགས་བཅད་ཤོ་ལོ་ཀ་གཅིག་ཡོད་པ་དེའི་ཚིག་རྐང་གསུམ་པར་སྤྱན་རས་གཟིགས་དབང་སྐལ་བཟང་རྒྱ་མཚོ་ཡི་ཞེས་གསལ་བར་དཔྱད་ན་རྡོ་བརྐོས་འདི་རྒྱལ་དབང་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོའི་སྐུ་དུས་སུ་རྡོ་རིང་པཎྜི་ཏས་ཡོན་སྦྱར་ནས་བརྐོས་ཟེར་བ་དེ་བདེན་པར་སེམས་སོ། ལྕགས་པོ་རི་སངས་རྒྱས་སྟོང་སྐུའི་ཉེ་འདབས་སུ་སྐོར་མི་ཚོས་རྡོ་རིལ་གྱི་མཎྜལ་ཕུལ་བའི་སྐལ་བཟང་རྡོ་ཕུང་དང་དམག་ཟོར་རྡོ་ཕུང་སོགས་རྡོ་ཕུང་འགའ་ཤས་ཡོད་ལ་དམག་ཟོར་རྡོ་ཕུང་ནི་སྡེ་སྲིད་སངས་རྒྱས་རྒྱ་མཚོས་ལྷ་བཟང་གི་བཙུན་མོ་ཚེ་དབང་རྒྱལ་མོ་བོད་མི་ཞིག་ཡིན་སྟབས་ལར་ཞེན་ལ་དགོངས་ནས་རེ་བཅོལ་གྱི་བཀའ་བསྡུར་གནང་བར་ཕེབས་ཀྱང་རྒྱལ་པོ་ལྷ་བཟང་གི་བཙུན་མོ་སྟོད་ལུང་བ་ཚེ་དབང་རྒྱལ་མོས་སྣེ་ཁྲིད་པའི་དམག་དཔུང་གིས་སྡེ་སྲིད་སངས་རྒྱས་རྒྱ་མཚོ་མཆོག་མིག་གིས་མཐོང་མ་ཐག་དྲི་བ་དྲིས་ལན་ཙམ་ཡང་མ་བྱས་པར་མགུལ་བྲེགས་ནས་བཀྲོངས། དེ་རྗེས་ལྷ་བཟང་གིས་སྡེ་སྲིད་ཀྱི་སྲས་ངག་དབང་རིན་ཆེན་རྒྱ་ནག་ཏུ་ཕྱིར་འབུད་དང་སྲས་གཞོན་པ་དམག་ཟོར་ཚེ་རིང་པོ་ཏཱ་ལའི་མདུན་ཐད་གཙང་པོའི་འགྲམ་དུ་བཀྲོངས་པས་དེར་དེའི་དྲན་གསོ་ལྟ་བུར་དམག་ཟོར་རྡོ་ཕུང་ཞེས་པ་བཙུགས་པ་ཡིན་ལ། དམག་ཟོར་རྡོ་ཕུང་གི་འགྲམ་དུ་སྔར་ཤིང་རིགས་གསུམ་མགོན་པོ་ཞེས་རྒྱ་ལྕང་གི་སྡོང་པོ་ཆེན་པོ་ཞིག་ལ་ཡལ་ག་གཅིག་སེ་བའི་སྡོང་པོ་མེ་ཏོག་དང་འབྲས་བུ་དུས་སུ་སྨིན་པ། ཡལ་ག་གཅིག་གྲོ་བའི་སྡོང་པོ་བྱས་པ་ངོ་མཚར་ཅན་ཞིག་ཀྱང་ཡོད། ལྕགས་པོ་རིའི་བཀའ་འགྱུར་ཆོས་རྟེན། ལྕགས་པོ་རི་སངས་རྒྱས་སྟོང་སྐུའི་ཉེ་འགྲམ་དུ་བསྐྲུན་པའི་རྡོ་བརྐོས་བཀའ་འགྱུར་མཆོད་རྟེན་ནི་མདོ་ཁམས་ཀྱི་བླ་མ་རྟོགས་ལྡན་ཟླ་བ་མཆོག་ནས་རྒྱུ་སྦྱར་ཇུས་འགོད་ཀྱིས་རབ་བྱུང་བཅུ་བདུན་པའི་ཤིང་ཕག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ས་ག་ཟླ་བའི་ཚེས་བཅུ་ཉིན་གསར་བཞེངས་ལས་འགོ་བཙུགས་ཤིང། འདི་ནི་འཛམ་གླིང་རིག་དངོས་བང་མཛོད་ནང་གཟི་བྱིན་རབ་ཏུ་འཕྲོ་ཞིང་རིན་ཐང་གཞལ་དུ་མེད་པའི་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཞེས་བཀའ་སྡེ་སྣོད་གསུམ་དང་རྒྱུད་སྡེ་བཞི་བོད་དུ་འགྱུར་རོ་ཅོག་ཕྱོགས་གཅིག་ཏུ་བསྒྲིགས་པ་གླེགས་བམ་བརྒྱ་དང་བརྒྱད་ཀྱི་ཆོས་ཀྱི་ཕུང་པོ་རྡོ་བརྐོས་ཀྱི་དབྱིབས་ཟུར་བཞི་རྩ་བ་སྦོམ་ལ་རྩེ་མོ་ཕྲ་བའི་བཟོ་བཀོད་ཕུན་སུམ་ཚོགས་པའི་སངས་རྒྱས་སྟོང་སྐུ་དང། རྡོ་བརྐོས་བཀའ་འགྱུར་མཆོད་རྟེན་གྱི་རྩེ་མོར་གསེར་ཟངས་རྒྱ་ཕིབས་སོགས་ལེགས་གྲུབ་ཟིན་ལ་ཉེ་བ་ནི་རང་མི་རིགས་ཀྱི་རྩ་ཆེའི་རིག་དངོས་གསར་སྐྲུན་མྱུར་སྐྱོབ་ཀྱི་སྟོང་ཆ་ཞིག་ཁ་སྐོང་བྱས་པའི་ལོ་རྒྱུས་ཀྱི་དྲན་གསོའི་རྡོ་རིང་ཞིག་དང་འདི་ནི་ལུང་རྟོགས་ཀྱི་བསྟན་པ་རིན་པོ་ཆེ་ལ་ལྷག་བསམ་དཀར་བའི་བཅོས་མིན་གྱི་སྲི་ཞུ་ཞིག་ཡངས་པའི་རྒྱལ་ཁམས་བདེ་ཞིང་འགྲོ་བའི་ཚོགས་གཉིས་ཀྱི་ཞིང་ས་བླ་ན་མེད་པ་ཞིག་ཡིན། རླབས་ཆེན་གྱི་ལས་གཞི་འདིའི་ཐད་ཁམས་ཀྱི་བླ་མ་རྟོགས་ལྡན་ཟླ་བ་མཆོག་ནས་དད་ལྡན་མང་ཚོགས་ལ་འགྲོ་གྲོན་ཞལ་འདེབས་བསྡུ་སློང་དང་ལྷག་པར་བོད་རང་སྐྱོང་ལྗོངས་སོགས་འབྲེལ་ཡོད་ལས་ཁུངས་ལ་ཐེངས་མང་ཆེད་བཅར་གྱིས་བཀའ་འཁྲོལ་ཞུ་འཚལ་སོགས་སྐུ་ངལ་བརྒྱ་ཕྲག་ལྷུར་བཞེས་ཀྱིས་གནང་འདུག་པ་མ་ཟད། ལྷག་པར་རྒྱ་ཕྱོགས་ནས་དོན་མེད་ནང་མེད་ཉེས་འགེལ་བྱས་ཏེ་ལས་གཞིར་བར་ཆད་ཐེངས་མང་བྱུང་བ་མ་ཟད། བླ་མ་འདི་ཉིད་ཀྱང་རྒྱ་ཕྱོགས་ནས་འཛིན་བཟུང་བཙོན་འཇུག་ཐེངས་གཉིས་གསུམ་བྱས་འདུག་པ་བཅས་སོ། ཆ། ལྕགས་པོ་རིའི་སྨན་ཆུ། ལྕགས་པོ་རིའི་སྨན་ཆུ་ནི་ལྕགས་པོ་རིའི་རི་ལྡེབས་ཀྱི་བྱང་ངོས་སུ་ཡོད་པའི་སྨན་ཆུ་ཞེས་ཆུ་མིག་རྡོ་རྩིག་གི་ལྕགས་རི་སེར་པོ་ཅན་ཞིག་ཡོད་པ་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསོལ་ཐབ་ཀྱི་ཆབ་བཞེས་ས་ཡིན། དེའི་ལྕགས་རིའི་རྒྱལ་སྒོར་སྒོ་ལྕགས་བརྒྱབ་པའི་ལྡེ་མིག་ནི་རྩེ་གསོལ་ཐབ་ཀྱི་ཆབ་བསུ་བས་བདག་ཉར་གནང་ལམ་ཡོད། ཆུ་མིག་དེའི་ཆུ་ལྕགས་རིའི་ནང་ནས་རྒྱབ་ཏུ་ཡུར་བུ་ཞིག་བརྒྱུད་ལྕགས་རིའི་བྱང་གི་འོག་ནས་ཕྱིར་ཐོན་འགྲོ་ས་དེར་ཆུ་ལེན་མཁན་དང་ཁྲུས་རྒྱག་མཁན་སོགས་ཡོད། སྨན་ཆུ་དེ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུའི་ལོ་སྟོད་བར་ཆུ་མིག་འདི་ཉིད་སྔར་བཞིན་ཉམས་མེད་གནས་ཡོད་ཀྱང་དེ་ཕྱིས་འདིའི་གཡས་གཡོན་དུ་འཛུགས་སྐྲུན་གྱི་ལས་གཞི་དང་གཙང་སྤྱོད་ཞན་པ་སོགས་ཀྱིས་སྐམ་ནས་ལོ་ངོ་བཅུ་ཙམ་སོང་ཟིན་འདུག་དེ་བཞིན་ལྕགས་པོ་རིའི་ཤར་ངོས་བྲག་ལྷ་ཀླུ་སྦུག་གི་འགྲོ་ལམ་གྱི་ཉེ་འགྲམ་དུ་སྨན་ཆུའི་ཆུ་མིག་ཞིག་ཡོད་པ་འདི་བྲག་ལྷ་ཀླུ་སྦུག་ཏུ་གནས་སྡོད་རྣམས་ཀྱིས་ཆུ་ལེན་ས་ཡིན་པ། དེའི་ཤུལ་ད་ལྟ་ཡང་ཡོད་མོད། བོད་དུ་དུས་འགྱུར་བྱུང་སྐབས་ནས་སྐམ་སྟེ་དེང་སྐབས་རྩ་བ་ནས་མེད་ལ་ཆུ་མིག་གི་སྟེང་དུ་དེང་སྐབས་རྩ་འབུམ་ཞིག་བརྒྱབ་ཡོད་པ་བཅས་སོ། ཇ། ལྕགས་པོ་རིའི་གོ་མཛོད་རྡོ་རྗེ་གླིང། གོ་མཛོད་རྡོ་རྗེ་གླིང་ནི་ལྷ་ལྡན་ལྕགས་པོ་རིའི་རྒྱབ་ངོས་སུ་གནས་ཤིང་འདི་ནི་སྔར་བོད་གཞུང་དགའ་ལྡན་ཕོ་བྲང་པའི་དུས་སྐབས་སུ་གོ་མཚོན་འཇོག་ཡུལ་གྱི་མཛོད་ཁང་སྟེ། དེ་སྔོན་བོད་གཞུང་གི་དམག་མིའི་གོ་ཁྲབ་དང་མཚོན་ཆ་རྫས་མདེལ་སོགས་འཇོག་ཡུལ་གྱི་ཁང་པ་ཞིག་ཡིན་ལ་དེང་སྐབས་རྒྱ་ཕྱོགས་ནས་གཏོར་བཤིག་གིས་དེ་ཁུལ་དུ་ལས་ཁུངས་ཁང་མིག་དང་རྒྱ་རིགས་སྡོད་གནས་ཀྱི་ཁང་ཁུངས་གསར་སྐྲུན་གྱིས་གོ་མཛོད་རྡོ་རྗེ་གླིང་ཞེས་པ་དེ་དེང་སྐབས་མིག་ལམ་དུ་མཐོང་རྒྱུ་མེད། དེ་དང་ཉེ་བའི་སར་པཎ་ཆེན་རིན་པོ་ཆེའི་བཞུགས་གནས་རྡོ་རྗེ་ཕོ་བྲང་ཞེས་པ་ཞིག་ཡོད་ཅིང་འདིར་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པ་མཆོག་ཕེབས་བཞུགས་གནང་མྱོང་ཡོད་པ་བཅས་སོ། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་དགོས་ཡིན། ལེ་ཚན་འདི་བཀོད་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན། གསན་མཁན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ།